རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། དེ་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་སུད་སི་ས་གནས་རི་ཀོན་ཚོགས་ཆུང་བརྒྱུད་ཚེ་འདས་ཚེ་སྒྲོལ་འཚམས་ལགས་ནས་རོགས་དངུལ་མཐུན་སྦྱོར་གནང་ནས་ས་རཱ་བོད་ཀྱི་མཐོ་སློབ་ཏུ་སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་ཞིག་འདི་ཟླའི་ཕྱི་ཟླ་བདུན་པའི་ཚེས་བཅུ་གཉིས་ནས་ཚེས་བཅོ་ལྔའི་བར་ཉིན་བཞིའི་རིང་ཚོགས་པའི་ཐོག་ལ་བཅར་འདྲི་ཁག་ཅིག་དང་གསན་པར་འདོད་པའི་བོད་གཞས་ཁག་འབུལ་ལམ་ཞུ་ཡས་ཡིན་པས་རྒྱ་ཆེའི་སེར་མོ་བ་ཚང་མས་ཐུགས་མཉེས་པོ་འབྱུང་བའི་རེ་བ་ཞུ། སྤྱིར་སཱི་ཤེས་ཡོན་སློབ་གསོ་ཡང་ན་བྱམས་བརྩེ་དང་བློ་གྲོས་སྤེལ་བའི་སློབ་གསོ་དེ་བཞིན་སྤྱི་ཚོགས་དང་སེམས་མྱོང་བཟང་སྤྱོད་བཅས་ཀྱི་ཤེས་ཡོན་སློབ་གསོ་ཞེས་པ་འདི་ནི ྋགོང་ས་མཆོག་གི་དགོངས་གཞི་གང་ཡིན་པ་དེ་དག་ཨ་རི་ཨེ་མོ་རི་གཙུག་ལག་སློབ་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་ལྟེ་གནས་ཁང་གི་གོ་སྒྲིག་འོག་རྒྱལ་ཁབ་འདྲ་མིན་དུ་གནས་པའི་སེམས་ཁམས་ཚན་རིག་གི་མཁས་དབང་མང་དག་ཅིག་གིས་ཆེད་སྒྲིག་ཞུས་པའི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ཤེས་ཡོན་སློབ་གསོ་འདིའི་ཐོག་ཚང་མས་མཁྱེན་རྒྱ་རྒྱ་ཆེན་པོ་ཡོད་པ་གསལ་པོ་རེད། དེ་མིན་ང་རང་ཚོས་དུས་དང་རྣམ་པ་ཀུན་ཏུ་བཀའ་བཞིན་སྒྲུབ་པ་མཆོད་པའི་རབ་ཞེས་དངོས་སུ་དྲན་གྱི་ཡོད་ན་རང་ཉིད་ཀྱི་བཟང་སྤྱོད་ལ་ཕན་པ་དང། བླ་མའི་བཀའ་བཞིན་སྒྲུབ་པའི་ནོར་བུ་ནི་སཱི་ཤེས་ཡོན་སློབ་གསོའི་ལག་བསྟར་གནང་ཡག་དེ་ཡིན་པ་ནི་གུས་པས་ཀྱང་ཤེས་ནས་ངེས་པ་ཐོབ་ཀྱི་འདུག། རྒྱ་ཆེའི་སེར་མོ་བ་ལྷན་རྒྱས་ཀྱིས་དེ་དེ་བཞིན་ཡིན་པ་མཁྱེན་དང་མཁྱེན། ལག་བསྟར་དུའང་འཁེལ་ཡོད་ཤག་རེད། མཚམས་འདིར། རྒན་བསྟན་འཛིན་པད་མ་ལགས་ཀྱི་གསན་པར་འདོད་པའི་གཞས། གཞས་པ་དགེ་འཕེལ་ལགས་ཀྱིས་བཏང་གནང་པའི་གཞས། ང་ཡོང་གི་ཡོད་ཞེས་པའི་གཅེན་གཅུང་དང་བླ་མ་རང་ཡུལ་སོགས་ལ་བརྩེ་དུང་གིས

ཨོ་རྒན་བསྟན་འཛིན་དངོས་གྲུབ་ལགས་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང། བོད་ཁྱིམ་གྱི་བཀྲ་ཤིས་བདེ་ལེགས་རླུང་འཕྲིན་མཛད་མཁན་རྣམ་པ་ཡོངས་ལ་བཀྲ་ཤིས་བདེ་ལེགས་ཞུ་ཡི། ཨ་ནི། ད་རེས་ང་ཚོ་ད་སཱི་ཤེས་ཡོན་སློབ་གསོའི། མཐུན་སྦྱོར་བའི་སྦྱོང་བརྡར་གྱི་ཉིན་བཞིའི་ཟབ་སྦྱོང་དེ་འདྲ་ཞིག་གྲུབ་པ་རེད། ད་དེའི་ངའི་མྱོང་ཚོར་རོབ་ཙམ་ཞུ་བ་ཡིན་ན་ཨ་ནི་དཔེ། ང་རང་ད་ལྟ་བར་དུ་ཟབ་སྦྱོང་མི་ཉུང་བ་ཞིག་འདུག་གོ་སྒྲིག་ཞུས་པའི་ནང་ལོགས་ནས་ཨ་ནི་ད་བར་ཚིམ་ཤོས་འདྲ་ཅིག་བྱུང་སོང་ཞུས་པ་ཡིན། གང་ཡིན་ཞུས་པ་ཡིན་ན་ད་ང་ཚོ་ནམ་རྒྱུན་ཟབ་སྦྱོང་ཚོགས་ས་ཡིན་ནའི་རེད་མཐུན་ཕྱོགས་ནང་གི་ང་ཚོ་ནམ་རྒྱུན་དུ་ཅིག་རྒྱུས་མངའ་ཡོད་ཙང་རེ་བ་བརྒྱབ་པ་ནང་བཞིན་ཡག་པོ་ཡོང་གི་འདུག་ར་ཡིན་ན་ཡང་ད་མཉམ་ཞུགས་གནང་མཁན་གྱི་ངོས་ནས་ད་ཅིག་སེམས་ཤུགས་དང་ལྷག་བསམ་དང་ར་ཅིག་བྱེད་ཀྱི་ཡིན་བསམ་ཡས་ཀྱི་འདུན་པ་ཤུགས་ཆེན་པོ་ད་དེ་དེ་རིང་ངེད་ཀྱི་ཚོར་ཐུབ་སོང་དེ་རིང་ང་རང་ཚོ་ད་དེ། མཐུན་སྦྱོར་བ། དྲ་ཐོག་ནས་མཉམ་ཞུགས་གནང་མཁན་ང་རང་ཚོའི་སློབ་གྲྭ་ཁག་བཞི་ནས་ཉི་ཤུ་རྩ་བདུན་ཅིག་ཡོད་རེད་དེ་རིང་གཅིག་ཕེབས་ཐུབ་ཡོད་མ་རེད་བ་ང་ཚོ་ཉི་ཤུ་རྩ་དྲུག་ཡོད་རེད་ཚང་མས་ཀྱི་དངོས་གནས་འདི་སྒང་ལ་དོ་སྣང་དབྱིངས་རེད་བ་དཔེ། ལྷག་བསམ་རྣམ་དག་གིས་གནང་གི་ཡོད་པ་དེ་ར་འཕྲོད་གསལ་པོ་བྱུང་སོང་གང་ཡིན་ཟེར་ན་ད་ང་ཚོས་སྤྱི་ཟླ་དང་པོ་གཉིས་པ་ནས་དྲ་ཐོག་ནས་འགོ་བཙུགས་པ་རེད་ད་དེ་ལ་ཅིག་འབུད་རྒྱག་བཏང་མཁན་སྐུལ་མ་བྱེད་མཁན། ཟུར་དུ་དམིགས་བསལ་ཡོད་མ་རེད་ད་ང་རང་དང་དུ་བླངས་ནས་དེ་ལ་མཉམ་ཞུགས་གནང་གི་ཡོད་རེད་བ། ཨ་ནི་ད་མཉམ་ཞུགས་གནང་འདུག་ཨ་སོ་སོའི་གི་ངོས་ནས་ཅིག་གང་ཐུབ་ཐུབ་ཅིག་སྦྱང་ཡ་འབད་བརྩོན་གནང་འདུག་ཨ་ཉམས་ལེན་གནང་ཡ་འབད་བརྩོན་བྱེད་དུ་ཨ་འདྲི་དྲོ་ཚོར་སོང་དེ་བྱས་ནས་དཔེ་དགའ་ཚོར་ཆེན་པོ་དགའ་སྤོབས་ཆེན་པོ་བྱུང་སོང་ཞུས་ཡིན། རྒན་ལགས་ང་ཚོའི་སྤྱི་ཚོགས་དང་འཛམ་གླིང་སྤྱི་ལ་སཱི་ཤེས་ཡོན་སློབ་གསོའི་ཤེས་ཡོན་དེ་གལ་གནད་ཆེ་ཆུང་ཐོག་ལ་མདོར་བསྡུས་ཅིག་རྒན་ལགས་གསུངས་རོགས།
ལགས་སོ། ད་འདི་ངས་གལ་ཆེན་པོ་ཞེ་པོ་ཞིག་མཐོང་གི་འདུག་གང་ཡིན་ཟེར་ན་ད་ང་ཚོ། འགྲོ་བ། སེམས་ཅན་ཐམས་ཅད་རེད་བ་བདེ་བ་འདོད་མཁན་ཞིག་དང་སྡུག་བསྔལ། མི་འདོད་མཁན་ཤ་སྟག་ཅིག་རེད་བ། ཡིན་ན་ཡང་ད་ང་རང་ཚོ་མ་ཤེས་པའི་དབང་གིས། བདེ་བའི་རྒྱུ་དེ་ངོས་འཛིན་ཐུབ་ཀྱི་ཡོད་མ་རེད་ཨ་ནི་ངོས་འཛིན་ཐུབ་ཀྱི་མེད་དུས་ཨ་ནི། བདེ་བའི་རྒྱུ་དེ་ཡང་ང་ཚོས་ཡར་ལེན་ཐུབ་ཀྱི་ཡོད་མ་རེད་ལག་ལེན་བསྟར་ཐུབ་ཀྱི་ཡོད་མ་རེད། སྡུག་བསྔལ། འདོད་ཀྱི་ཡོད་མ་རེད་དེ་ཡིན་ན་ཡང་སྡུག་བསྔལ་གྱི་རྒྱུ་དེ་ང་ཚོས་ངོས་འཛིན་ཐུབ་ཀྱི་ཡོད་མ་རེད་ངོས་འཛིན་ཐུབ་མེད་དུས་སྐབས་ལ་ད་ང་ཚོས་ཀྱི་སྡུག་བསྔལ་རྒྱུ་མང་པོ་ཞིག་ང་རང་ཚོ་གནས་བྱས་སྡུག་བསྔལ་བཟོ་ཡ་མེད་ལ་ཞུགས་ཀྱི་ཡོད་རེད་སོང་ཙང་སཱི་ཤེས་ཡོན་སློབ་གསོའི་གི་ནང་ལོགས་ལ་ཐབས་ཇུས་མང་པོ་ཞིག་ཡོད་རེད་སོང་ཙང་ཐབས་ཇུས་དེ་ཚོ་བེད་སྤྱོད་བཏང་བྱས་ད་དངོས་གནས་སོ་སོའི་གི་བདེ་ཐབས་དང་གཞན་གྱི་བདེ་ཐབས་རེད་བ་ཨ་ནི་སྤྱི་ཚོགས་སྤྱི་ཡོངས་ཀྱི་བདེ་ཐབས། གི་ཆེད་དུ་ཅིག་དང། ཐབས་ལམ་ཐབས་ཇུས་མང་པོ་ཅིག་འདི་བསྟན་གྱི་ཡོད་དུས་སྐབས་ལ་ང་རང་ཚོ་བོད་པའི་སྤྱི་ཚོགས་ཙམ་མ་རེད་ཚང་མ་ལ་གོ་ལ་སྤྱི་ཡོངས་ལ་འདི་ནས་ཕན་ཐོགས་ཡོད་པ་ཅིག་མཐོང་གི་འདུག་སོང་ཙང་འདི་དཔེ་སློབ་ཚན་འདི་གལ་ཆེན་པོ་ཆགས་ཀྱི་འདུག་ལྷག་པར་དུ་ད་ང་རང་ཚོ་བོད་པ་ཡིན་ནའི་རེད་ནང་པ་ཚོ་ཡིན་པ་ཡིན་ན་ད་ང་ཚོ་སཱི་ཤེས་ཡོན་སློབ་གསོ་འདི་ག་འདྲ་ད་ང་ཚོ་རྒྱལ་བ་རིན་པོ་ཆེས་གསུངས་བཞིན་པའི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད། རེད་བ་ད་དེ་ང་ཚོ་སཱི་ཤེས་ཡོན་གྱི་ཐོག་ནས་ལག་བསྟར་འགྲོ་གི་འགྲོ་གི་རེད་ད་ང་ཚོ་དེ་གཏིང་ཟབ་ཏུ་རེད་བ་མར་གཏིང་ཟབ་ཏུ་ཅིག་ང་ཚོ་རྒྱ་ཆེ་བ་ཧ་གོ་འདོད་ཡོད་པ་ཡིན་ན་དེ་ག་ལེ་ག་ལེ་ང་རང་ཚོ་ད་ནང་ཆོས་ཞུས་པ་ནས་རེད་ད་ནང་པའི་ལྟ་གྲུབ་དང་ནང་པའི་ཚན་རིག་དེ་སློབ་སྦྱོང་མ་བྱེད་ཀ་མེད་འདྲ་པོ་ཅིག་ངས་ཚོར་གྱི་འདུག་སོང་ཙང་དེའི་བརྒྱུད་ནས་ང་རང་ཚོ་ད་ཅིག་མེས་པོ་ནས་བྱུང་བའི་གི་བོད་པའི་གི་རིག་གཞུང་བཟང་པོ་ཅིག་རེད་བ། རིག་གཞུང་བཟང་པོ་ད་དེ་ང་ཚོའི་གི་སོ་སོའི་གི་ཤིག་རིག་གཞུང་ལ་ཅིག་ཞེན་ཁོག་མིན་པ་རེད་བ། དངོས་གནས་དེ་འགྲོ་བ་ཡོངས་ལ་ཕན་གི་རིག་གཞུང་རེད་བ་སེམས་པ་བཟང་པོ་བྱས་གཞན་ལ་ཕན་ཐོགས་བྱས་གཞན་ཕན་གི་བློ་བསྐྲུན་ཡ་དེ་འདྲིའི་གི་རིག་གཞུང་བཟང་པོ་དེ་ནི་ང་རང་ཚོའི་གི་དེ་སློབ་སྦྱོང་བྱས་ནས་རེད་བ་ལག་ལེན་བསྟར་བྱས་རྒྱུན་འཛིན་བྱེད་ཡ། འདི་ལ་ནི་ཕན་ཐོགས་དཔེ་ཆེན་པོ་ཡོད་པ་ཅིག་ཨ་ནི་ངས་མཐོང་གི་འདུག་ཞུ་ཡི་ཡིན།
རྒྱ་ཆེའི་གསན་མོ་བ་ཚོས་རྒན་བསྟན་འཛིན་པད་མ་ལགས་ཀྱི་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་སཱི་ཤེས་ཡོན་སློབ་གསོའི་བཅར་འདྲིའི་ལེ་ཚན་གསན་གྱི་ཡོད་པ་རེད། ད་ལན་ཉིན་བཞིའི་རིང་རྒན་ལགས་ཀྱི་གོ་སྒྲིག་འོག་ལ། ང་ཚོ་མཐུན་སྦྱོར་བ་ཉི་ཤུ་རྩ་དྲུག་འདིར་འཛོམས་རྒྱུ་བྱུང་བ་དང་ཚང་མས་སོ་སོའི་ཐུགས་ལ་རན་པའི་སཱི་ཤེས་ཡོན་སློབ་གསོའི་བརྗོད་གཞི་ཐོག་གློག་བརྡ་བརྙན་རིས་བརྒྱུད་ནས་སྤྱན་བསྟར་འདྲ་མིན་སྣ་ཚོགས་མང་པོ་གནང་བ་རྒན་ལགས་ཀྱིས་གཟིགས་དུས་ཙམ་ནས་ང་རང་ཚོའི་སཱི་ཤེས་ཡོན་སློབ་གསོའི་ཡོན་ཏན་འདི་ཚོ་རྒྱ་བལ་འབྲུག་གསུམ་གྱི་སློབ་གྲྭ་ཁག་གི་ནང་ལ་ལག་བསྟར་ཚགས་ཚུད་གང་འདྲ་ཞིག་འགྲོ་བའི་ཐོག་ལ་དགོངས་གཞི་གང་འདྲ་ཞིག་བཞེས་ཀྱི་ཡོད་ན་དེའི་ལག་བསྟར་སོགས་ཀྱི་ཐོག་ལ་རྒན་ལགས་ཀྱིས་གསུང་རོགས། ལགས་རེད་རྒན་བསྟན་འཛིན་དངོས་གྲུབ་ལགས་ད་ང་ཚོ་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ངོས་ནས་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཤུགས་རོགས་ལ་ནི་ད་ང་རང་ཚོ་བོད་པའི་སློབ་གྲྭ་ཙམ་མིན་པར་ད་བོད་པའི་སྤྱི་ཚོགས་ཁྱོན་ཡོངས་ལ་ད་འཇིག་རྟེན་གྱི་གོ་རྟོགས་གཏིང་ཟབ་པོ་ཡོང་བ་ཡ། ཡོང་ཡའི་ཆེད། ད་ང་ཚོས་ཀྱིས་འབད་བརྩོན་ཞུ་གི་ཡོད། ཨ་ནི། ཅིག་ད་འདས་པའི་གི་ལོ་བཞི་ལྔ་ནང་ལོགས་ལ་ད་ང་ཚོས། དཔེར་ན་ཤེས་རིག་ལས་ཁུངས་ཀྱི་ངོས་ནས། དགའ་ལྡན་བྱང་རྩེ་གྲྭ་ཚང་ནས་དགེ་བཤེས་ལྷ་རམས་པ་ཡེ་ཤེས་རྒྱལ་མཚན་ལགས། ཨ་ནི། ང་ཚོས་དེ་འདྲའི་རྒྱུས་སྟོན་པ་ལ་བསྐོ་བཞག་ཞུས་བྱས་ནས་ཨ་ནི། དགེ་བཤེས་ལགས། ང་ཚོའི་སློབ་གྲྭའི་དང་བོད་པའི་སྤྱི་ཚོགས་ཁྱོན་ཡོངས་ལ་དེ་འདྲའི་ཉིས་སྟོང། བཅོ་བརྒྱད་ལོ་ལ།

Secular Ethics dot net ང་ཚོའི་གི་དྲ་ཚིགས་ཨ་ནི་དེ་སི་ནས་ཉིས་སྟོང་བཅུ་དགུ་ལོ་ལ་དེ་འགོ་ཚུགས་ཡོད་རེད་དེ། དེ་བཞིན་ད་ང་ཚོ་ལོ་རྟག་པར་བརྗོད་གཞི་འདི་དང་འབྲེལ་བའི་ཐོག་ནས་ང་ཚོ་གི་དཔེ་དེབ་དེ་འདྲའི་པར་སྐྲུན་ཞུ་དགོས་རེད་རོ་ད་ལྟའི་གི་ང་ཚོ་འདི་ཚོ་ཚང་མས་གི་དམིགས་ཡུལ་གཙོ་བོ་འདི་ང་ཚོ་གོ་རྟོགས་སྤེལ་ཡ་རེད་ང་རང་སྤྱི་ཚོགས་རང་ནང་ལོགས་ལ་ད་གོ་རྟོགས་འདི་ཡག་པོ་བྱུང་བ་ཡིན་ན་ཨ་ནི་འདི་དག་ལ་ད་ང་ཚོ་འབྲེལ་ཡོད་དགེ་རྒན་སློབ་ཕྲུག་ཕ་མ་སྤྱི་ཚོགས་ཚང་མས་གི་འདི་དག་ལ་དགོངས་པ་བཞེས་ནས

དེ་ཚོ་ཨ་ནི་ཅིག་ཡར་རྒྱས་གོང་འཕེལ་བཏང་ཡ་ལ་ང་ཚོས་མི་རེ་ངོ་རེས་ཀྱི་དེ་རྒྱལ་བ་རིན་པོ་ཆེའི་དགོངས་གཞི་དེ་འགྲུབ་ཡ་ལ་གནང་ཐུབ་ཡ་གྱི་ནུས་པ་ཡོད་རེད་སོང་ཙང་ཚང་མ་ལ་དེ་ཅིག་གནང་ཡ་གྱི་འདུན་པ་ཡི་ཡོད་རེད་བསམ་གྱི་འདུག་ད་ང་ཚོ་དེ་ནས་ད་སཱི་ཤེས་ཡོན་སློབ་གསོའི་བརྒྱུད་ནས་ཨ་ནི་ཐབས་བྱུས་མང་པོ་ཅིག་བསླབ་ཀྱི་ཡོད་རེད་བ་སོང་ཙང་ད་དེ་ཚོ་ཨ་ནི་ཅིག། རེ་བ་ཆེན་པོ་འདྲ་བོ་ཅིག་ངས་མཐོང་སོང། ལྷག་པར་དུ་ད་ང་ཚོ་ཤེས་རིག་ལས་ཁུངས་ཁྱབ་ཁོངས་ལ་སློབ་གྲྭ་དྲུག་ཅུ་རེ་གཅིག་རེ་གཉིས་ཅིག་ཡོད་རེད་བ། དེའི་ནང་ལོགས་ལ་ད་ཅིག་ང་ཚོ་གང་ཐུབ་ཐུབ་ལོ་གསུམ་གྱི་ནང་ལོགས་ལ་ཅིག་ལག་བསྟར་གང་ཡོང་ཡོང་ཅིག་ཡོང་གི་རེད་བསམ་པའི་ང་རེ་བ་རྒྱག་གི་ཡོད། དེ་ཙམ་དུ་མ་ཟད་ད་ང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ང་ཚོ་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭ་ཁག་མང་པོ་ཅིག་ཡོད་རེད་བ། དེ་ཚོའི་ནང་ལོགས་ལ་ད་ཅིག་རིམ་པས་རིམ་པས་ང་ཚོ་དགེ་རྒན་ཚོ་མཉམ་དུ་ཅིག་དེ་གཅིག་ཐུག་ཐུབ་ན་རེད་བ། འདིའི་ཐོག་ལ་ཡང་ཁོ་ན་ཚོ་ལ་ཅིག་གོ་རྟོགས་བྱུང་བ་ཡིན་ན། ང་ཚོ་བོད་པའི་སྤུ་གུ་ད་དངོས་གནས་བརྒྱ་ཆ་ལྔ་བཅུ་ཅིག་ད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་དུས་སྐབས་ལ་ཁོ་ན་ཚོ་ལ་ཡང་འདི་དུས་ཕན་སོ་ཡ་ཅིག་འདི་གནད་འགག་ཅིག་འདུག་སོང་ཙང་ད་ང་ཚོ་རིམ་པས་བྱས་ནས་ད་འདི་ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་ར་ད་འགོ་སློབ་གྲྭ་ནས་བྱས་ནས་བཙུགས་བྱས་ནས་ཨ་ནི་ང་ཚོ་བོད་པའི་སྤྱི་ཚོགས་ཁྱོན་ཡོངས་ལ་དེ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཅིག་ལག་བསྟར་མཐིལ་ཕྱིན་པ་བྱུང་དུས་སྐབས་ལ་ད་ང་ཚོ་འཛམ་བུ་གླིང་ལ་རྒྱལ་བ་རིན་པོ་ཆེས་དགོངས་བཞིན་ཡོད་བ་ནང་བཞིན་རེད་བ་ད་འཇིག་རྟེན་ཀུན་ཁྱབ་ཀྱི་འགན་ཁུར་ཞུ་བ་རེད་བ་ད་འདིས་ང་ཚོ་འགན་འཁྱེར་བྱས་ད་ང་ཚོ་མི་མང་ལ་ང་ཚོ་གི་བཟང་སྤྱོད། ཅིག་སྣེ་ཁྲིད་ཡས་བཟང་སྤྱོད་ཀྱི་དེ་ཅིག་ཞི་བདེ་གི་ཁོར་ཡུག་བསྐྲུན་ཡས་རོ་བྱམས་སྙིང་རྗེ་ཀྱི་ཁོར་ཡུག་བསྐྲུན་ཡས་དེ་འདྲ་ཅིག་ང་ཚོ་བོད་པའི་སྤྱི་ཚོགས་ངོས་ནས་ཅིག་གནང་ཐུབ་ཀྱི་རེད་ལ་གནང་དགོས་ཀྱི་རེད་བསམ་གྱི་འདུག།
རྒན་བསྟན་འཛིན་པད་མ་ལགས། བཅར་འདྲིའི་མཐའ་མ་དེ་ལ་སཱི་ཤེས་ཡོན་སློབ་གསོའི་ཡོན་ཏན་གོང་འཕེལ་ཡོང་ཡ་ལ་དགེ་རྒན་སློབ་ཕྲུག་ཙམ་མིན་པར་ཕྲུ་གུའི་ཕ་མ་དང་སྤྱི་ཚོགས་ཀྱི་ངོས་ནས་རམ་འདེགས་གང་འདྲ་ཞིག་བྱུང་ན་དགོངས་ཀྱི་ཡོད་ན།
ལགས་རེད་ད་ང་ཚོ་ད་ང་རང་ཚོ་ཚང་མས་མཁྱེན་གསལ་རེད་བ་ཕྲུ་གུ་གསོ་སྐྱོང་ཅིག་བྱེད་པ་ཡིན་ན་ད་དེ་ཕ་མ་གཅིག་པོ་གཅིག་གས་ཡོང་གོ་བ་མ་རེད་དགེ་རྒན་གཅིག་པོ་ཅིག་གིས་ཡོང་གི་ཡོད་པ་མ་རེད་རེད་བ་ད། སྤུ་གུ་དེ་ལ་ཅིག་ཕྱིའི་ཤེས་བྱ་དང་ནང་གི་ཡོན་ཏན། ཅིག་ང་ཚོ་མི་སྤུ་གུ་དེ་ཡར་གསོ་སྐྱོང་བྱས་ནས་མི་ཅིག་ཆགས་དུས་སྐབས་ལ་ད་མི་དེ་དངོས་གནས་ད་རང་གཞན་སྤྱི་ཚོགས་ཚང་མ་ལ་ཕན་ཐོགས་སྒྲུབ་ཐུབ་མཁན་གྱི་མི་ཅིག་གསོ་སྐྱོང་བྱེད་དགོས་ཡོད་རེད་ད་འདི་བྱེད་པ་ལ་ཨ་ནི་དེ་ལ་ཕ་མ་དང་སློབ་གྲྭ། བ་སྤྱི་ཚོགས་ཚང་མས་ཀྱིས་དེ་ལ་མཉམ་རུབ་དགོས་ཡ་དེ་དཔེ་གནད་འགག་ཆེན་པོ་རེད་འདུག་སོང་ཙང་ད་ང་ཚོ་སློབ་གྲྭའི་ངོས་ནས་ཅིག་ད་སཱི་ཤེས་ཡོན་སློབ་གསོའི་བརྒྱུད་ནས་ང་ཚོ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཡར་རྒྱས་གོང་འཕེལ་གཏོང་ཡ་སྤུ་གུའི་ནང་གི་ཡོན་ཏན་དེ་ཚོ་ཅིག་གོང་འཕེལ་ག་ཚོད་འབད་བརྩོན་བྱེད་དགོས་ཡིན་ནའི་ཁྱིམ་ཚང་གི་ནང་ལོགས་ལ་ཡང་དེའི་ཐོག་ལ་ཅིག་ལྡོག་ཕྱོགས་ཅིག་བྱེད་ཀྱི་ཡོད་ན། རེད་བ་ད་འགྲན་བསྡུར་དང་ཕྲག་དོག་དང་དཔེ་ད་ང་རྒྱལ་དང། ཅིག། རེད་བ་ད་ཅིག་གལ་ཆེ་ཆུང་ནོར་བྱས་ནས་ད་ཅིག་རྒྱུ་དང། ད་དེ་འདྲའི་སྒང་ལ་ཡང་ཤུགས་བརྒྱབ་ན་ཨ་ནི་སློབ་གྲྭ་ལ་ག་ཚོད་སློབ་གསོ་བྱེད་བཅོལ་བ་ནི་དེ་སློབ་གསོ་ཆ་ཚང་བ་ཅིག་ཐེབས་ཐུབ་ཀྱི་མ་རེད་སོང་ཙང་ང་ཚོ་སྤུ་གུ་དེ་དངོས་གནས་མི་ཚད་ལྡན་ཅིག་ང་ཚོ་བཟོ་བ་ལ་ཨ་ནི་ཕ་མ་དང་རེད་བ་སློབ་གྲྭ་སྤྱི་ཚོགས། ཚང་མས་ཀྱིས་ང་ཚོ་མཉམ་རུབ་གནང་དགོས་གནད་འགག་ཆེན་པོ་ཞིག་རེད་ད་ང་ཚོ་སློབ་གྲྭ་ལ་ཡིན་ན་ཏོག་ཙམ་སྟབས་བདེ་བ་སྒྲིག་འཛུགས་ཅིག་ནང་ཡོད་དུས་ག་ལ་ང་ཚོ་དགེ་རྒན་ཚོ་ལ་སྦྱོང་བརྡར་ཕུལ་ཡས་ནས་རེད་ཨ་ནི་དེབ་དང་ཅིག་གོ་རྟོགས་དང་ཟབ་སྦྱོང་དང་ད་དེ་ཚོ་ཅིག་མཐུན་རྐྱེན་ཅིག་བསྐྲུན་བྱས་གང་ལྟར་རེད་ངས་དགེ་རྒན་ཚོ་ལ་དེའི་ཐོག་ལ་ཅིག་ཅིག་ཤེས་བྱ་ངོ་སྤྲོད་དང། གོ་རྟོགས་ཡོད་པའི་ཐོག་ནས་རེད་བ། འདི་ཟེར་ནས་ཕྲུ་གུ་གསོ་སྐྱོང་བྱས་གནང་གི་ཡོད་རེད་གནང་ཐུབ་ཀྱི་ཡོད་རེད། ད་ཕ་མ་ཚོའི་ངོས་ནས་རེད་བ། ཨ་ནི་གཙོ་བོ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་ལ་ད་ད་ལྟའི་ཆ་ལ་ང་ཚོའི་ཀྱི་ཕ་མ་ཚོ་ཡིན་པ་ན་ད་ལྟ་སློབ་ཕྲུག་སློབ་གྲྭ་འགྲིམ་བཞིན་པའི་ཀྱི་སློབ་ཕྲུག་དེ་ཚོའི་ཀྱི་ཕ་མ་ཡིན་པ་ཡིན་ན་དངོས་གནས་ཅིག་འབྲི་ཀློག་མ་ཤེས་པ། བོད་ཡིག་དང་དབྱིན་ཇིའི་འབྲི་ཀློག་མ་ཤེས་པ་ཕལ་ཆེར་ཡོད་མ་རེད་བསམ་གྱི་འདུག་རེད་བ། བོད་ཚང་མ་སློབ་གྲྭ་འགྲིམས་མྱོང་བའི་ཤ་སྟག་ཆགས་ཡོད་རེད་སོང་ཙང་ངས་ནི་ག་རེ་མཐོང་གི་འདུག་ཞུས་པ་ཡིན་ན། ཨ་ནི་གོང་ས་མཆོག་གི་ཆོས་ལུགས་ཀྱི་མཚམས་ལས་འདས་པ། རེད་བ། དབྱིན་ཇི་ནང་ལ་ཡིན་ན Beyond Religion། འདི་ཡིན་གཅིག་མིན་གཅིག་ལྗགས་ཀློག་གནང་རོགས་གནང་ཞུ་གི་ཡོད་རེད་བ། ད་འདི་དངོས་གནས་ད་ཅིག་ཨ་ད་ང་ཚོ་སཱི་ཤེས་ཡོན་སློབ་གསོ། ཞུས་པ་ནས་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ད་འདི་གི་རྨང་གཞི་དེ་རེད་བ་ད་འདི་གི་ནང་དོན་ཆ་ཚང་གྲོགས་ཆས་ཕྱག་དེབ་ད་འདི་དང་འདི་འདྲ་བའི་གི་ཕྱག་དེབ་རྒྱལ་བ་རིན་པོ་ཆེས་ལྗགས་རྩོམ་གནང་རིགས་ཀྱི་ཕྱག་དེབ་དེ་ཚོ་ནས་བཏོན་གནང་རྒྱུ་ཡིན་ཙང་ད་ང་ཚོ་ཚང་མས་གི་ད་ཕྱག་དེབ་དེ་ཅིག་ཡིན་གཅིག་མིན་གཅིག་ཀློག་རོགས་གནང་དེ་ག་ནང་བཞིན་གི་ད་ང་ཚོ་ཅིག་དེང་སང་གྲོགས་ཆས་ན་སོ་སོའི་ལག་ཐོགས་ཁ་པར་ནང་ལ་དྲ་རྒྱ་མེད་པ་ཞིག་ཕལ་ཆེར་ཡོད་ཀྱི་མ་རེད་བསམ་གྱི་འདུག་ཨང། དེའི་ནང་ལོགས་ནས་ཅིག་ད་སྐད་ཆ། ཅིག་ཚ་རུབ་མང་པོ་ཅིག་དུས་ཚོད་བཏང་བསྡད་པ་དང་དྲ་རྒྱ་འཕྲོ་བརླག་བཏང་བ་ལས་ད་ཨ་ནི་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་འབེལ་འབེལ་ལྷུག་ལྷུག་ཡོད་རེད་བ། དེ་འདྲས་གང་མང་མང་གསན་པ་ཡིན་ན་རེད་བ། ད་དེའི་གིས་སོ་སོ་ལ་ཡང་ཅིག་བློ་སྐྱེད་ཅིག་བྱུང། ཨ་ནི་སོ་སོ་ལ་བྱུང་བ་ནང་བཞིན་སོ་སོའི་གི་བུ་ཕྲུག་དང་རེད་བ་ནང་མི་སྤུན་ཀྱག་ཚོ་ལ་སློབ་གསོ་སྐྱོན་ལ་དཔེ། ཕན་ཐོགས་ཡོང་གི་རེད་བ་སོང་ཙང་ད་དེ་ང་ཚོ་ཚང་མས་ཀྱི་གནང་ཐུབ་ཀྱི་རེད་ལ་ཨ་ནི་གནང་དགོས་ཀྱི་དཔེ་གནད་འགག་ཅིག་འདུག་སོང་ཙང་ད་ང་ཚོ་བོད་པའི་ཕྲུ་གུ་རེད་བ་ད་ང་ཚོ་བོད་བོད་ནང་ལོགས་ཡིན་ན་ང་ཚོས་གང་ཡང་བྱེད་ཐུབ་ཀྱི་ཡོད་མ་རེད་བ་ད་རྒྱ་ནག་གི་སྲིད་ཇུས་འོག་ལ་བོད་སྙིང་རྗེ་རང་དབང་ཡོད་མ་རེད་ཁོང་ཚོ་ཅིག་བོད་ཡིག་ཅིག་སྦྱང་དགོས་བསམ་ནས་ཀྱི་སྲོག་འབེན་ལ་བཙུགས་ནས་སྦྱང་དགོས་ཡོད་རེད་ད་ང་ཚོ་རང་དབང་ལུང་པ་ལ་ཡོད་མཁན་ཚོས་ཀྱི། ངོས་ནས་རྒྱལ་བ་རིན་པོ་ཆེ་གིས་ནམ་ཞག་རྒྱུན་དུ་ཅིག་བཀའ་སློབ་ལམ་སྟོན་གནང་གི་ཡོད་པ་ནང་བཞིན་གྱི་ད་ང་ཚོ་བོད་ཡིག་སྦྱང་དགོས་བ་རེད་བ། བོད་ཀྱི་སྐད་ཡིག་ནང་ལོགས་ལ་ང་རང་ཚོའི་གི་ད་ཅིག་གི་རིག་གནས་ཚང་མ་ཡོད་རེད་བ་ལ་ལྷག་གལ་ཆེ་ཤོས་ད་ང་ཚོའི་ནང་དོན་རིག་པ་ད་དེ་ཚོ་ཚང་མ་དངོས་གནས་ང་ཚོས་སློབ་གཉེར་བྱེད་དགོས་ཡ་རེད་བ། དེ་དེ་ནས་ང་རང་ཚོ་ལ་བློ་སྦྱོང་གི་རིགས་མང་པོ་ཅིག་སྦྱང་ཡ་རེད་བ། ད་ང་ཚོ་ཚང་མས་གི་དེའི་ཐོག་ལ་འབད་བརྩོན་གནང་དགོས་འདུག་ཞུ་ཡས་ཡིན།
རྒྱ་ཆེའི་གསན་མོ་བ་ཚོས་རྒན་བསྟན་འཛིན་པད་མ་ལགས་ཀྱི་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་སཱི་ཞེས་པའི་སློབ་གསོའི་བཅར་འདྲི་ལེ་ཚན་གསན་པ་ལ་ཐུགས་རྗེ་ཆེ། མཚམས་འདིར་གླུ་དབྱངས་ལེ་ཚན་ལས། བསྟན་འཛིན་ཆོས་རྒྱལ་ལགས་ཀྱིས་བཏང་གནང་པའི་གཞས་གངས་རི་དཀར་པོ་ཞེས་པ་འདི

ཨ་ད་རྣམ་པ་ཚོས་གསུངས་པ་ནང་བཞིན་རེད། ང་ཚོ་བཙན་བྱོལ་བ་ཆགས་ནས་ཨ། ཤེས་ཡོན་གྱི་ཐོག་ལ་ཡ། ད་དཔེ་གལ་ཆེ་དོན་ཆེ་རྩིས་བྱས། ད་འདུག་སེ་ལས་ཀ་བྱས་པ་རེད་ད་ཞིབ་ཏུ་ངས་བཤད་དགོས་ཀྱི་མི་འདུག་ཚང་མས་ཤེས་གསལ་རེད། ཨ། དེ་སྔ་བོད་ལ་ཡོད་པའི་ཁ་ཐུག་ནས་ཨ། ངས་འདི་བཀའ་བློན་ཚོ་ལ་ངས་འདི་བཤད་དེ་ཡོད་དེ། ཨེ་བཀའ་ང་ཕོད་རེད་ང་ཕོད་ད་རྒྱ་མི་ཚོ་དེ་འདྲ་བ་རུ་བྱས། རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ནང་ལོགས་ལ་ད་མི་དྲུང་ཆེ་བྱས་འདུག་སེ་རེད། ད་ང་ཚོ་ཤེས་ཡོན་ཡར་རྒྱས་བཏང་དགོས་འདུག་དེང་དུས་ཀྱི་ཤེས་ཡོན་སློབ་སྦྱོང་བྱེད་ཡག་དགོས་འདུག་བྱས་ནས་དེ་དུས་ནས་འདུག་བྱས་ནས། གང་ལྟར་མི་བཀའ་བློན་ཚོ་ལ་དེ་འདྲ་ཞུ་མྱོང།

དོན་དག་ཆེ་སའི་ཐོག་ལ་ཅིག་ཁ་ཡོད་ལག་ཡོད་ཀྱི་ཅིག་བསམ་བློ་དང་ཨ་ནི་དེང་སང་གི་ད་གནས་ཚུལ་རེད་པ་ཅིག་བསམ་བློ་མ་འཁོར་བྱས་བྱས་ད་ང་ཚོ་རྒྱ་གར་འདི་ནི་ད་ང་ཚོ་ལམ་ལུགས་དེ་དགོས་ཀྱི་ཡོད་མ་རེད་ད་ང་ཚོ་རྦད་དེ་ཐབ་ས་གཞིས་ས་ཆགས་ཀྱི་ཡོད་རེད་ད་དེ་འདྲ་ཅིག་གི་འོག་ནས་ད་ཨེ་མི་འགྲོ་སོང་ཐོག་ལ་མི་པཎྜི་ཏ་ནེ་རུ་ཡོད་པའི་ཁ་ཐུག་ནས་ད་རྦད་དེ་རྦད་ཤེས་ཡོན་གྱི་འགྲོ་སོང་ད་རྒྱ་གར་གཞུང་གིས་རྦད་དེ་འགན་ཆ་ཚང་བཞེས། ཞེ་དྲག་ཡག་པོ་ཡིན། ད་འདུག་སེ་ང་རང་ཚོའི་རང་དབང་ལུང་པའི་ནང་ལ། སོ་སོས་ད་ནུས་པ་འདོན་རྒྱུ་མེད་ན་མ་གཏོགས་ད་ཡོད་ཚད་སྟོན་ཐུབ་ཡག་ཅིག་དང་སྟོན་ཡག་གི་གོ་སྐབས་ཡོད་སྡོད་པ་ཅིག་ད་འདུག་སེ་བྱུང་བ་རེད་དཔེར་ན་ཨ་ད་བར་དུ་ད་ཡག་ཐག་ཆོད་ཟེར་བ་རེད། དེ་རེད་དེ་ཡིན་ནའང་ཅིག་ང་རང་ཚོ་ལས་ཀ་མང་པོ་ཅིག་ཅིག་མགོ་བཙུགས་པའི་ཁ་ཐུག་ལ་ཅིག་ཨ་ས་ད་དྲག་བྱས་ཅིག་ཅིག་ཧུ་རི་རུ་དགོད་རོགས་ཡོད་དེ་ངས་ཨེ་ཡང་ཆར་ཅན་ཆར་ཅན་སྒང་ལ་མར་ཕྱིན་བྱས།

ཏང་གིས་ད་དུང་སྐྱོན་ཆ་ག་རེ་དང་ལྷག་གི་འདུག་བ་ད་དེའི་སྐྱོན་སེལ་ག་འདྲ་བྱེད་དགོས་འདུག་བ་ད་ཅིག་ལེགས་ཆ་སྣོན་པའི་ཡར་རྒྱས་གཏོང་ཡ་ག་རེ་བྱེད་དགོས་འདུག་བ་ད་དེ་ང་ཚོ་དུས་དུས་ལ་ཡར་ཚོགས་ནས་གོ་བསྡུར་བྱས་བགྲོ་གླེང་བྱས་བྱ་ཡ་དེ་དཔེ་གལ་ཆེན་པོ་འདུག་དེ་ཚང་མས་ཁུར་མཉམ་ལེན་བྱས་ནས་ངས་སྔོན་མ་ནས་བཀའ་བཀོད་རིང་ལུགས་ཟེར་སྡོད་ཀྱི་ཡོད་བཀའ་ཤག་ལ་ཡང་ཅུང་ཙམ་བཀའ་བཀོད་རིང་ལུགས་བྱེད་ཀྱི་འདུག་བ། ཅེས་ང་ཚོས་འགྲོ་བ་གཅིག་བསམ་བློ་གཅིག་གོ་བ་གཅིག་བྱས་ནས་མར་ལབ་ན་ཨེ་འདི་བྱས་པ་མ་གཏོགས་སོ་སོས་བསམ་བློ་དང་རང་འགུལ་གྱི་ཐོག་ནས་གཅིག་བྱེད་ཡག་དེ་ཞེ་དྲག་མེད་པ་གཅིག་གི་བཀའ་སྒུག་བྱས་སྡོད་ཡག་ཅིག་བྱས་ཙང་ང་རང་ཚོས་གཅིག་འཛིན་སྐྱོང་གི་ད་སྡེ་ཚན་རུ་ཁག་ཡིན་ནའང་གཅིག་ཤེས་རིག་ལས་ཁུངས་ནས་བཀའ་ཕེབས་སོང་ཙང་གཅིག་བྱས་སོ་སོ་ནམ་རྒྱུན་ད་ཆར་ཅན་ཁོ་རང་བྱས་བསྡད་མ་གཏོགས་ཞེ་དྲག་རང་བསམ་བློ་གེ་མེད་པ་བཟོ་ཆགས་པ་ཡིན་ན།

ཤེས་རིག་ལས་ཁུངས་ཀྱིས་བཀོད་སྒྲིག་ཞུས་པའི་གི་ས་རཱ་མཐོ་རིམ་སློབ་གཉེར་ཁང་གི་ནང་ལ་སི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་ཅིག་ལ་ཚོགས་བཅར་ཡོད། ང་ཚོ་ཟབ་སྦྱོང་འདིའི་ནང་ལ་རྡ་ས་བུ་ཕྲུག་ཁྱིམ་སྡེ་གྱི་ཁྱབ་ཁོངས་ལ་ཡོད་བསྡད་པའི་གི་དགེ་རྒན་ལས་བྱེད་མང་དག་ཅིག་དང་དེ་ནང་བཞིན་གྱི་མ་སུ་རི་བོད་ཁྱིམ་གྱི་ཁྱབ་ཁོངས་ལ་ཡོད་བསྡད་པའི་གི་དགེ་རྒན་ལས་བྱེད་དེ་ནང་བཞིན་གྱི་སམ་བྷོ་ཊ་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་གི་ནང་ལ་སི་ཤེས་ཡོན་གྱི་འབྲེལ་མཐུད་པ་དང་སི་ཤེས་ཡོན་གྱི་མཐུན་སྦྱོར་བའི་དགེ་རྒན་མང་དག་ཅིག་དུ་ཕེབས་དེ་ནང་བཞིན་གྱི་ད་ལྟ་བལ་ཡུལ་གྱི་སློབ་གྲྭ་ཁག་གི་ནང་ལ་ཡང་སི་ཤེས་ཡོན་གྱི་འབྲེལ་མཐུད་པའི་གི་ཕྱག་ལས་གནང་མཁན་དགེ་ལགས་དུ་ཕེབས་འདུག་བྱས་ཙང་ང་ཚོ་ཚང་མ་གཅིག་དེ་རིང་དུས་ཚོད་གཅིག་དང་གནས་གཅིག་ལ་འདུ་འཛོམས་བྱེད་བྱས་ནས་སི་ཤེས་ཡོན་སློབ་གསོ་དང་འབྲེལ་བའི་སྐོར་ལ་བགྲོ་གླེང་འདི་འདྲའི་བགྲོ་གླེང་ཅང་ཤེས་ཀྱི་བྱེད་ཡ་གི་གོ་སྐབས་ཡག་པོ་ཞིག་ཐོབ་བྱུང། དེ་ནས་ཟབ་སྦྱོང་གི་དུས་ཡུན་དེ་ཉི་མ་བཞི་དུ་ཆགས་བསྡད་འདུག་ཉི་མ་བཞི་དེའི་ནང་ལ་ད་ལྟ་རྒྱལ་སྤྱིའི་སི་ཤེས་ཡོན་གྱི་འབྲེལ་མཐུད་པ་རྒན་བརྩོན་འགྲུས་བསམ་འཕེལ་ལགས་དང་དེ་ནང་བཞིན་གྱི་རྒན་བློ་བཟང་བསྟན་འཛིན་ནེ་གི་ལགས་ཁོང་རྣམ་པ་གཉིས་དྲ་ལམ་གྱི་བརྒྱུད་ནས་ང་ཚོ་ལ་དུ་གཏམ་བཤད་གནང་ཡག་དང། དེ་དང་ཕྱོགས་སུ་ད་ལྟ་ས་རཱ་མཐོ་རིམ་སློབ་གཉེར་ཁང་གི་སི་ཤེས་ཡོན་སློབ་གསོ་གི་མཐུན་སྦྱོར་བའི་ཕྱག་ལས་གནང་བཞིན་པ་དགེ་བཤེས་བསྟན་འཛིན་ཚེ་ལེགས་ལགས་ཀྱིས་དེ་ནས་སི་ཤེས་ཡོན་དང་འབྲེལ་བའི་བརྗོད་གཞི་མང་དག་ཅིག་ལ་གོ་རྟོགས་ལས་རིམ་དུ་སྤེལ་གནང་སོང། དེ་ཚོ་ང་རང་ལ་ཆ་མཚོན་པ་ཡིན་ན་བློ་སྐྱེད་ཆེན་པོ་བྱུང་ཟེར་ནས་ཞུ་ཡ་ཡིན། དེ་ནང་བཞིན་གྱི་ང་ཚོའི་ད་ལྟ་ཟབ་སྦྱོང་ལ་བཅར་མཁན་གྱི་དགེ་ལགས་མང་པོ་གཅིག་གིས་སོ་སོའི་གི་སློབ་གྲྭའི་ནང་ལ་སི་ཤེས་ཡོན་གྱི་ལས་རིམ་སྤེལ་བ་དེ་ཚོ་སྙིང་བསྡུས་བྱེད་བྱས་ནས་འདི་འདྲ་ཕར་ཚུར་བགྲོ་གླེང་བྱེད་ཡ་གི། གོ་སྐབས་བྱུང་བ་དང་དེ་ནང་བཞིན་གྱི་དགེ་ལགས་ཁོང་རྣམ་པ་ཚོས་སོ་སོའི་གྲ་སྒྲིག་གནང་བཞག་པའི་གི་སྐར་མ་ཉི་ཤུ་རྩ་ལྔ་ནས་སུམ་ཅུ་བར་གྱི་དུས་ཡུན་བེད་སྤྱོད་བྱེད་བྱས་ནས་སློབ་ཁྲིད་ལེ་ཚན་རེ་རེ་དུ་གནང་ཡོད་རེད་དེ་ཚོ་ང་རང་ལ་ཆ་མཚོན་པ་ན་བློ་སྐྱེད་ཆེན་པོ་དང་མ་འོངས་པ་ལ

ད་ལྟ་ང་རང་གིས་འདི་འདྲ་བཤད་ཡ་གི་བརྗོད་གཞི་འདི་སྙིང་རྗེ་དང་འབྲེལ་བ་ཅིག་ཆགས་བསྡད་ཡོད། བྱས་ཙང་ངས་འདི་སྙིང་རྗེ་དང་འབྲེལ་བའི་གི་སློབ་ཚན་དུས་ཡུན་སྐར་མ་ཉི་ཤུ་རྩ་ལྔ་ནས་སུམ་ཅུ་བར་ཅིག་ཏུ་མཉམ་སྤྱོད་བྱེད་ཡ་གི་གོ་སྐབས་བྱུང། འདི་ཡི་དུས་སྐབས་ལ་ད་སྤྱིར་བཏང་སྙིང་རྗེ་ལ་དུ་སི་ཤེས་ཡོན་སློབ་གསོའི་གི་སྒྲོམ་གཞིའི་ནང་ནས་ད། གལ་ཆེ་ཤོས། ནང་དོན་གལ་ཆེ་ཤོས་དེ་ནི་གཅིག་ཆགས་འགྲོ་གི་ཡོད་རེད་སྤྱི་བཏང་སི་ཤེས་ཡོན་སློབ་གསོའི་གི་ཡར་རྒྱས་གཏོང་ཡག་གི་དོན་གནད་གསུམ་གསུང་གི་ཡོད་རེད་འདི་ལ་ང་ཚོས་རྩལ་ཁོངས་གསུམ་ཞུ་གི་ཡོད་རེད། རྩལ་ཁོངས་དང་པོ་དེ་བློ་གྲོས་ཀྱི་རྩལ་དགོངས་དང། བློ་གྲོས་རྩལ་ཁོངས་གཉིས་པ་དེ་སྙིང་རྗེའི་རྩལ་དགོངས། དེ་ནས་གསུམ་པ་དེ་སྦྱོར་བ་ལག་ལེན་གྱི་རྩལ་ཁོངས་ཟེར་ནས་ད་ལྟ་རྩལ་ཁོངས་གསུམ་ཞུ་གི་ཡོད་རེད་ད་དེའི་ནང་ནས་སྙིང་རྗེ་དེ་གལ་ཆེ་ཤོས་ཅིག་ཆགས་འགྲོ་གི་ཡོད་རེད། དེ་ནས་དེ་དང་འབྲེལ་བའི་སྐོར་ལ་ངས་སྐད་ཆ་བཤད་ཡག་གི་གོ་སྐབས་ལེན་པ་ཡིན། རྒན་འགྱུར་མེད་ཚེ་རིང་ལགས་ཀྱིས་ཟབ་སྦྱོང་ནང་ཕེབས་པའི་སློབ་གྲྭ་ཁག་དང་རང་ཉིད་ནས་སྤྱན་བསྟར་ཞུས་པའི་བརྗོད་གཞི། རྩལ་ཁོངས་ནང་གི་སྙིང་རྗེའི་ཐོག་མདོར་བསྡུས་ཙམ་གསུངས་པ་ལ་རླུང་འཕྲིན་གསན་མཁན་ཡོངས་ཀྱི་ཚབ་ཞུས་ནས་ཐུགས་རྗེ་ཆེ་ཞུ། རྒན་འགྱུར་མེད་ཚེ་རིང་ལགས་ཀྱིས་གསན་པར་འདོད་པའི་གཞས། གཞས་མ་ཚེ་རིང་སྒྲོལ་དཀར་ལགས་ཀྱིས་བཏང་གནང་པའི་གཞས་ང་ལ་མེད་ཞེས་པ་འདི་ཐུགས་དགྱེས་གསན་ཡོང་བ་ཞུ།

འགན་འཛིན་རྒན་བློ་བཟང་སྒྲོལ་མ་ལགས་ཀྱིས་སི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་ཐོག་གསུངས་གནང་པ་རྒྱ་ཆེའི་གསན་མོས་པ་ཚོས་གསན་རོགས། ཨོ། ཐོག་མ་དེ་ལ་ངས་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་ཚོགས་མི་ཡོངས་དང། གསན་གསན་གནང་མཁན་ཡོངས་ལ་ཨ་ནི་སྐུ་ཁམས་བཟང་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ཨ་ནེ་ཡིས་ད་རེས་ཏེ་སི་ཤེས་ཡོན་གྱི་མཐུན་སྦྱོར་བའི་ཟབ་སྦྱོང་གི་ཉིན་བཞི་དེ་ནང་ལོགས་ནས་ཨ་ནེ་ང་རང་ངོས་ནས་ཉིན་དང་པོ་དེ་ལ་ཨ་ནེ་ད་ལྟ Attentions ཅིག་ཡིད་བྱེད་ཞུས་ན་རེད་ཡང་དོ་སྣང་ཞུས་ན་རེད་ཨ་ནེ་ཡི་བརྗོད་གཞི་འདི་གི་སྒང་ལ་ཨ་ནེ་མ་ཞུ་རྒྱུ་བྱུང་ཞུས་པ་ཡིན། ད་དེའི་སྐབས་ལ་ཨ་ནེ་བརྗོད་གཞི་འདི་ང་རང་གིས་ཅིག་གདམ་དགོས་བའི་གི་རྒྱུ་མཚན་གཙོ་བོ་འདྲ་བོ་དེ་ག་རེ་ཡིན་ཞུས་ན། ང་རང་ཚོ་ད་ཅིག་རྒྱབ་གནས་ས་ཞུ་ནས་མི་འདུག་རྩིག་གཞི་ཞུ་ནས་མི་འདུག་སཱི་ཤེས་ཡོན་གྱི་ཨ་ནི་སྒྲོམ་གཞི། Framework། ཞུ་ར། འོ་དེ་ནང་ལོགས་ལ་ཨ་ནི་ཁྱབ་ཁོངས་གསུམ་དང་རྩལ་ཁོངས་གསུམ་ནང་ལོགས་ནས་ད། ཁྱབ་ཁོངས་ལ་ཟེར་ན་རེད་རྩལ་ཁོངས་ནས་མར་ཟེར་ན་རེད། ཨ་ནི་ཁོ་རང་ཚོ་གི་དང་པོ་དེ་ཨ་ནི། དོ་སྣང་དང་ཨ་ནི་རང་རྒྱུད་རང་ཤེས་ལ་ནི་ད Attention and Self Awareness ལ་ཡི་དེ་ཁོ་རང་ཚོ་གི་འདུག་སེ་བྱས་ནས། བཞག་ཡོད་རེད། ཨ་ནི་འདི་ང་རང་སྒེར་གཅིག་གི་བསམ་བློ་བཏང་དུས་ཙམ་པ་ལ་ཡིན་ན་རེད། གཅིག་བོད་མི་ང་རང་ཚོ་སྤྱི་ཚོགས་ནང་ལ་བསམ་བློ་བཏང་ན་ཡིན་ན་རེད། གཅིག་བྱམས་སྙིང་རྗེ་དང་གཅིག་མང་པོ་ཅིག་ང་རང་ཚོས་ལག་བསྟར་གནང་གི་འདུག་དེ་ཡིན་ན་ཡང། ཨ་ནི་རང་རྒྱུད་རང་ཤེས་དེ་དང་ཨ་ནི་དོ་སྣང་དེ།

པའི་སྒྲ་ཅིག་དངོས་གནས་དཀའ་ལས་སྐྱོན་བྱས་ཨ་ནི་ཅིག་དེ་ནི་མ། མཐུན་སྦྱོར་བའི་ཟབ་སྦྱོང་འདི་ནང་དུ་འཛུལ་ཞུགས་གནང། ཁོ་རང་ཚོ་གི་བསམ་འཆར་གནང་བྱས་པ་ཙམ་པ་ལ། དགའ་པོ་ཞེ་པོ་ཅིག་བྱུང་སོང་ཅིག་དངོས་གནས་སྤོབས་པ་སྐྱེ་དགོས་ཡ་ཅིག། ད་ང་རང་ཚོ་ཡར་ཡར་རྒྱས་འགྲོ་གི་ཡོད་ནས། མ་འོངས་པ་སིའི་ཤེས་ཡོན་འདི་དངོས་གནས་དཀའ་ལས་རྒྱག་མཁན་ད་ད་ཞོད་ཞོད་དེ་ཚོ་འདུག་ཨ་བསམ་བྱས། སེམས་པ་ལ་དངོས་གནས་འདོད་པ་ཁེངས་པ་ཅིག་བྱུང་སོང་ཞུ་ཡི་ཡིན། ཨ་ནི་དམིགས་བསལ་གྱིས་ད་སློབ་གྲྭ་ཁག་གི་འགན་འཛིན་དང་དེ་ཚོ་ལ་ཅིག་ངས་ཞུས་ན་མ་འགྲིག་ཡས་གང་ཡང་མི་འདུག་སྟེ་ཨ་ནི་སིའི་ཤེས་ཡོན་གྱི་དེ་ནང་ལོ་ལ། སྦྱོང་བརྡར་གནང་མཁན་དང་ཨ་ནི་མཐུན་སྦྱོར་བའི་ཟབ་སྦྱོང་གནང་མཁན་དགེ་རྒན་དང་ལས་བྱེད། རང་ཉིད་སློབ་གྲྭ་ལ་ཡོད་ན་ཨ་འདི་ཚོ་ལ་ཨ་ནི་ང་རང་ཚོ་རྒན་པ་ཡིན་པའི་ཆ་ནས་འགན་འཛིན་དང་སློབ་སྤྱི་བཅས་ཀྱི་ལས་འགན་བཞེས་མཁན་དེ་ཚོ་ཚང་མ་ཡིས་ཁོ་རང་ཚོ་ལ་རྒྱབ་སྐྱོར་དངོས་གནས་ཧ་ཅང་གནང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཨ་ནི་ད་འདི་ང་རང་བསམ་ཚུལ་རང་ཡིན་གྱི་ལ་མདོར་བསྡུས་ན་ནི་ད་ལན་དེ་དངོས་གནས་ཕན་པོ་ཡིད་ཚིམ་པོ་ཨ་ནི་དངོས་གནས་ཅིག་འདོད་བློ་ཁེངས་པ་ཞེ་པོ་ཅིག་བྱུང་སོང་ཞུ་ཡི་ཡིན་ཨ་ནེ་རྣམ་པ་ལྷན་རྒྱས་ཚང་མ་ཐུགས་རྗེ་གནང། རྒན་བློ་བཟང་སྒྲོལ་མ་ལགས་ཀྱིས་ཟབ་སྦྱོང་ནང་རང་ཉིད་ནས་སྤྱན་བསྟར་ཞུས་པའི་བརྗོད་གཞི། ཡིད་ཆེས་དང་རང་རྒྱུད་རང་ཤེས་ཐོག་མདོར་ཙམ་གསུངས་པ་རླུང་འཕྲིན་གསན་མཁན་ཡོངས་ཀྱི་ཚབ་ཞུས་ནས་ཐུགས་རྗེ་ཆེ་ཞུ། རྒན་བློ་བཟང་སྒྲོལ་མ་ལགས་ཀྱིས་གསན་པར་འདོད་པའི་གཞས་གཞས་མ་ནོར་སྒྲོན་ལགས་ཀྱིས་བཏང་གནང་པའི་གཞས་ཆུང་འདྲིས་དང

སློབ་གྲྭ་ལ་སིའི་ཤེས་ཡོན་སློབ་གསོའི་ལས་འཆར་གོ་རྟོགས་སྤེལ་སྟངས་མི་འདྲ་བ་གང་འདྲ་ཡོད་མེད་ཐོག་ལ་ང་ཚོའི་གཟིགས་མོ་བ་ཚོ་ལ་གསུང་རོགས་གནང།
ཨོ་ང་ནི་སེ་ལ་ཀུའི་བོད་ཁྱིམ་གྱི་བོད་ཡིག་དགེ་རྒན་འཛིན་གྲྭ་བཅུ་གཅིག་བཅུ་གཉིས་ཀྱི་བོད་ཡིག་དགེ་རྒན་དང་ནི་ད་ག་ནང་བཞིན་གྱི་དགེ་ཆེ་གི་ལས་རོགས་ཀྱི་ལས་ཀ་བྱེད་བཞིན་པ་ཡིན་དེ་དང་ཕྱོགས་མཚུངས།

ལས་འགུལ་ཚགས་ཚུད་པོ་འགྲོ་ཡ་དང་དེ་འབྲེལ་གྱི་བྱུང་ཡོད་མ་བསྟན་ཡིན་ན་ད་ང་ཚོ་སློབ་འགོ་དངོས་ཚུགས་པའི་རྗེས་ལ་ཨ་ནེ་ད་ལྟའི་ཆ་ལ་ང་ཚོ་སིའི་ཤེས་ཡོན་གྱི་སློབ་གསོ་དེ་ཚགས་ཚུད་པོ་གང་ལ་གང་འཚམ་ཞིག་འགྲོ་གི་ཡོད་ཞུ་ཡ་ཡིན། ད་མི་སྒེར་ལ་ཡང་ལས་དོན་བྱེད་ཕྱོགས་འདྲ་བོ་དེ་ང་ཚོ་སྤྱིར་སློབ་འགོ་ཚུགས་པ་ནས་བྱེད་བྱེད་ནས་སྤྱི་ཟླ་བཞི་པ་དེའི་ཆ་ཚང་གཅིག་རེས་གཟའ་སྤེན་པའི་གི་ཚོགས་ཐེངས་མཐའ་མ་གཉིས་དེ་འཆར་ཅན་ང་ཚོ་སིའི་ཤེས་ཡོན་སློབ་གསོའི་གི་ཨ་ནི་ད་ག་ཚོད་རེད་ཟབ་སྦྱོང་དང་ད་ལྟ་དེ་ང་ཚོའི་གི་དྲ་ཐོག་གི་འཛིན་གྲྭ་དེ་འགྲོ་བཞིན་པའི་གི་དགེ་རྒན་ཨ་ནི་ང་བྱས་ཨ་ནི་ངའི་ལས་རོགས་ཨ་ནི་རྒན་ཚེ་རིང་བུ་ཁྲིད་ལགས་ཨ་ད་ག་ནང་བཞིན་དེ་སྔ་ང་ཚོའི་གི་སེ་ལ་ཀུའི་བོད་ཁྱིམ་གི་སློབ་སྤྱི་ད་ལྟའི་ཆ་ལ་ཡང་ཨ་ནི་ཤེས་ཡོན་འགན་འཛིན་གནང་བཞིན་པའི་གི་བསྟན་འཛིན་ཚེ་ལེགས་ལགས་རེད་ཨ་ནི་ང་ཚོ་གསུམ་གིས་རྒན་ལགས་རྣམ་པ་ལ་ཡང། གང་ཐུབ་ཅི་ཐུབ་ཀྱིས་ཨ་ནེ་འདུག་བྱེད་ཅེས་རོགས་རམ་ཞུས། ཨ་ནེ་མཐུན་སྦྱོར་བྱས། ཨ་ནེ་ཡིས་ཕྱི་ཟླ་ལྔ་པ་ནས་འགོ་བཙུགས་བྱས་ང་ཚོ་ཨ་ནེ་ཡི་རྒན་ལགས་རྣམ་པ་ཚོས་ཀྱི་རྒྱུས་མངའ་གང་ལ་གང་འཚམ་ཞིག་ཡོད་པ་དང་ཨ་ནེ་སིའི་ཤེས་ཡོན་སློབ་གསོའི་གི་ཨ་ནེ་ཡི་ཀློག་དེབ་འདི་ལྟ་ཀློག་གནང་བྱས་ནས་ཨ་ནེ་སོ་སོས་ཀྱི་གཙོ་བོ་འཛིན་གྲྭའི་རྒན་ལགས་ཀྱི་ཐུགས་འགན་བཞེས་བྱས་རེས་གཟའ་སྤེན་པའི་གི་ཚོགས་ཐེངས་གཉིས། འཆར་ཅན་ཨ་ནི་སློབ་ཁྲིད་བྱེད་བཞིན་པའི་སྒང་ལ་ཡིན་ཞུ་ཡ་ཡིན། དེ་དང་ཕྱོགས་མཚུངས་ཨ་ནི་ང་རང་ཚོའི་གི་སྤུ་གུ་ཚོའི་གི་རེས་གཟའ་ཟླ་བ་བཞི་པ་ཡིན་ན་ཅིག་ཨ་ནི་རེས་གཟའ་ཟླ་བ་རེ་རེ་གི་རེས་གཟའ་ཟླ་བ་བཞི་པ་འཆར་ཅན་ཨ་ནི་མྱོང་ཚོར། བགྲོ་གླེང་བྱས་ཀྱི་དེ་འདྲའི་གི་ཞོགས་ཚོགས་ཀྱི་སྐབས་ལ་དེ་འདྲའི་བྱེད་ཀྱི་ང་ཚོ་གོ་སྒྲིག་ཞུས་ཡོད་རེད་དེ་ཨ་ནི་འགྲོ་དང་འགྲོ་བཞིན་པ་རེད་སྤྱི་ཟླ་ལྔ་པ་ནས་བྱས་རྗེས།
སེ་ལ་ཀུའི་མཐུན་སྦྱོར་བ་རྒན་དགའ་ལྡན་ལགས་ཀྱིས SEE ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་ཐོག་ཉམས་མྱོང་རྣམས་རྒྱ་ཆེའི་གསན་པ་པོ་ཚོས་གསན་གནང་གི་ཡོད་པ་རེད། ད་ལན་ཉི་མ་བཞིའི་ཟབ་སྦྱོང་ཐོག་རྒན་ལགས་ཀྱིས་བརྗོད་གཞི་གང་གི་ཐོག་ལ་ངོ་སྤྲོད་གནང་ཡོད་ན། དེ་ནས་རྒན་ལགས་ལ་གོ་རྟོགས་གསར་པ་ཡང་ན་བློ་སྐྱེད་གསར་པ་ག་རེ་རག་ཡོད་ན། ཨ་ནི་ད་ལྟ SEE ཤེས་ཡོན་གྱི་སློབ་གསོའི་གི་ད་ལྟ་མཐུན་སྦྱོར་བའི་གི་ཟབ་སྦྱོང་ཉི་མ་བཞི་དེ་ཨ་ནི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ལ་དུ་སྐོང་ཚོགས་གནང་རྗེས་དེའི་ཐོག་ལ་ད་ང་རང་གི་ངོས་ནས་ད་མ་མཐུན་སྦྱོར་བ་རྣམས་ལ་ད་སྦྱོང་བརྡར་ཞུ་ཡ་དེ། ག་སོ་སོའི་སེམས་མྱོང་གི་ཁྱིམ་རྒྱུད་ཟེར་བྱས་དེ་འདྲས་ཅིག་རེད་བ Emotion Family འདིའི་སྐོར་ལ་ཡང་ཨ་ནེ་ངོ་སྤྲོད་ཞུས་པ་ཡིན་སྤྱིར་བཏང་ང་ཚོ་ད་གལ་ཆེན་པོ་གཅིག་དེ་ག་རེ་འདུག་ཟེར་ན་སེམས་མྱོང་འདྲ་མིན་སྣ་ཚོགས་ཡོད་དུས་ཨ་ནེ་འདོད་ཆགས་རེད་ཁོང་ཁྲོ་རེད་ང་རྒྱལ་རེད་ཨ་ནེ་ཞེ་སྡང་རེད་ད་ག་ནང་བཞིན་བྱམས་པ་རེད་ཡང། ཨ་ནི་སྐྱོ་སྣང་རེད། སྤྲོ་སྣང་རེད་སྐྱིད་སྣང་ད་སྣ་མིན་སྣ་ཚོགས་བྱས་ཡོད་དུས་འདི་གས་ཚང་མ་ང་ཚོས་ཀྱི་ཚ་ཚོར་བ་ངོ་སྤྲོད་ངོ་ཤེས་ཡ་དེ་གལ་ཆེན་པོ་ཡིན་པ་སོང་ཙང་འདི་གས་ཀྱི་སྡེ་ཚན་འདི་ཧ་གོ་པའི་ཐོག་ནས་སྡེ་ཚན་སོ་སོའི་ནང་ལོགས་ད་ག་རེ་ཟེར་ཁྱིམ་རྒྱུད་རེ་རེའི་ནང་ལོགས་ལ་ཨ་ནི་ག་རེ་ག་རེ་ཡོད་པ་རེད་བ་ཨ་ནི་གཅིག་མཚུངས་ག་རེ་ཡོད་པ་འདི་གས་ཚང་མ་དབྱེ་བ་ཕྱེ་ཐུབ་པ་དང་ངོས་འཛིན་བྱེད་ཐུབ་པ་ཨ་ནི་འདི་ལ་བབ་གཙོ་གཙོ་ཆེ་ཤོས་དེ་ང་ཚོ་གི་སེམས་མྱོང་ཅི་རིགས་ཡོད་པ་འདི་གས་སོ་སོའི་ངོས་ནས། དགའ་སྤྲོ་རེད། ཨ་ནི། རེད་རེད་བྱས་བྱས་ནས་ངོ་སྤྲོད་ཐུབ་ཡ་དེ་གལ་ཆེན་པོ་ཡིན་པ་སོང་ཙང་ངས་ཀྱི་ཨ་ནི། སེམས་རྒྱུད་ཀྱི་ཁྱིམ་སྐྱོང་སེམས་མྱོང་གི་ཁྱིམ་རྒྱུད་ཟེར་དེའི་སྐོར་ལ་ཨ་ནི་ངོ་སྤྲོད་ཞུས་པ་ཡིན། ཞུ་ཡ་ཡིན་ད་ལྟ་གི། མི་སྒེར་ལ་ཡ་སྐར་མ་ཉི་ཤུ་རྩ་ལྔའི་རིང་ལ་ཡ། ཨ་དེ་ནས་ང་ཚོ་མི་སྒེར་ལ་ཡ། ཟབ་སྦྱོང་གི་རིང་ལ་ཡ་ཨ་ནི་སོ་སོ་ལ་བློ་སྐྱེད་ག་རེ་ཐོབ་ཐོབ་བྱུང་ཟེར་བྱས་ནས་ཞུས་པ་ཡིན། ཨ་ནི་མི་སྒེར་ལ་ཡང་ང་ཚོས་ཀྱི་དགེ་རྒན་ཨ་ནི་ད་ག་ནང་བཞིན་ཨ་ནི་སློབ་གྲྭའི་ཀྱི་དབུ་འཛིན་ཨ་ནི་འཛིན་སྐྱོང་ཀྱི་ཀྱི་འགན་འཛིན་ད་ག་ནང་བཞིན་ཕྱག་ལས་ལོ་མང་གནང་གནང་བསྡད་པའི་ཀྱི་རྒན་ལགས་མང་པོ་ཅིག་ཕེབས་ཡོད་རེད་ད་ག་ནང་བཞིན་ཨ་ནི་གཞོན་སྐྱེས་ཤེས་ཡོན་ཅན་དེ་འདྲས་ཀྱི་ཨ་ནི་ཞབས་ཕྱི་ཞུས་རྗེས་ཨ་ནི་ལོ་ཤས་མ་གཏོགས་མ་ཕྱིན་པའི་དེ་འདྲས་ཀྱི་ཨ་ནི་ཕེབས་ཤག་ཨ་ཁོང་ཚོ་ཚང་མས་ཀྱི་ཨ་ནི་ད་ལྟ SEE ཤེས་ཡོན་སློབ་གསོའི་ཀྱི་ཟླ་བ་བདུན་ཀྱི་དྲ་ཐོག་ཟབ་སྦྱོང་དེ་འགྲོ་དང་འགྲོ་བཞིན་པ་ཡིན་པ་སོང་ཙང་ཨ་ནི། སློབ་ཁྲིད་བྱེད་སྟངས་ཀྱི་ཐོག་ནས་ང་ཚོ་ཚང་མས་ཀྱི་མི་སྒེར་ལ་མྱོང་ཚོར་སོ་སོས་ཀྱི་མྱོང་བ་སྤེལ་རེས་དེ་གནང་དུས་ཙམ་པའི་གཅིག་ལས་གཅིག་ཨ་ནི་དཔེ་དེ་བློ་སྐྱེད་མི་འདྲ་བ་རེད་བ་ཚང་མ་ལ་ཡ་རྣམ་དཔྱོད་མི་འདྲ་བ། ཡང་ན་འགའ་ཤས་ཅིག་གིས་མ་སྤྱན་བསྟར་གནང་ཡ་དང་བཀའ་མོལ་གསུང་ཡ་མཁས་པོ། ཡང་ན་འགའ་ཤས་ཀྱིས་ཨ་ནི་བ་སློབ་ཁྲིད་བྱེད་དུས་ཙམ་པའི་བྱེད་སྒོ་རྣམ་གཞག་དེ་ཚོ་སྤེལ་སྟངས་མཁས་པོ། ཡང་འགའ་ཤས་ལ་ཡ་དམིགས་བསལ་གྱིས་སོ་སོའི་སྐད་ཡིག་རེད་བ། བོད་ཡིག་ཡིན་ན་རེད་ཨིན་ཇི་ཡིན་ན་རེད་གཉིས་ཀ་བཀོལ་སྤྱོད་བྱེད་སྟངས་མཁས་པོ། ཨ་ནི་འགའ་ཤས་ལ་ཡང་སོ་སོའི་གི་དུས་ཚོད་སྟངས་འཛིན་བྱེད་སྟངས་མཁས་པོ། འགའ་ཤས་ལ་ཡང་ཨ་ནི་བྱེད་སྒོ་སྤེལ་ཡོང་དུས་ཙམ་པའི་བྱེད་སྒོ་དེ་ཚོ་ཨ་ནི་སྤེལ་ཏེ་ང་ཚོ་གི་བསླབ་གྲྭ་ཁག་ལ་ཕྱིན་པ་ཡིན་ན་སྤེལ་བ་ཡིན་ན་ཨ་ནི་དཔེ། ག་རེ་ཟེར་དགོས་རེད་སོ་སོ་གི་ཡང་རྣམ་དཔྱོད་གསར་པ་གོ་རྟོགས་གསར་པ་དེ་འདྲའི་གང་མང་ཅིག་ད་གང་མང་པོ་ཞེའུ་ཅིག་དེ་འདྲའི་ཐོབ།

མ་ཡང་གོ་རྟོགས་སྤེལ་གནང་དུས་ཙམ་པའི་བློ་སྐྱེད་ཞེའུ་ཅིག་གང་ལྟར་མདོར་བསྡུས་ནས་བཤད་པ་ཡིན་ན། ཨ་ནེ་རྒན་ལགས་རྣམ་པ་དེ་གི་ཚང་མས་ཀྱི་རྣམ་དཔྱོད་འདྲ་མིན་སྣ་ཚོགས་ཀྱི་ཐོག་ནས་མ་གོ་རྟོགས་སྤེལ་ཡོང་དུས་སོ་སོ་ལ་བློ་སྐྱེད་ཆེན་པོ་ཞེའུ་ཅིག་ཐོབ་པ་དེ་གི་ཚང་མ་བསླབ་གྲྭའི་ནང་ལོགས་ལ་ཡ། ལེགས་ཆ་མང་པོ་ཞེའུ་ཅིག་མཁོ་བསྡུ་བྱེད་ཐུབ་པའི་གི་དེ་འདྲས་ཀྱི་ཚོར་སྣང་བྱུང་སོང། ཨ་ནེ་མ་བསླབ་གྲྭ་ལ་ཕྱིན་རྗེས་སོ་སོས་ཀྱི་སློབ་གྲོགས་སློབ་ཕྲུག་གི་ཐོག་ལ་ཡིན་ནའི་འདྲ་དགེ་རྒན་ལ་ཡང་མྱོང་བ་སྤེལ་ཡ་ཡིན་ནའི་འདྲ་དེ་འདྲས་ལ་ཡ་ཨ་ནེ་སྔར་དང་མ་འདྲ་བས་ཀྱི་ཨ་ནེ། སྤུས་དག་པོ་ཅིག་དང། སཱི་ཤེས་ཡོན་སློབ་གསོ་དེ་གའི་དར་ཁྱབ་བཏང་ཡས་ལ་ཡང་དེ་བས་ཀྱང་སོ་སོ་ལ་ཡང་བློ་སྐྱེད་གསར་བ་ཞིག་ཐོབ་ཐུབ་པ་བྱུང་སོང་ཞེས་ཞེས་ཞུ་ཡ་ཡིན།
སེ་ལ་ཀུའི་མཐུན་སྦྱོར་བ་རྒན་སྐལ་ལྡན་ལགས་ཀྱི་བཅར་འདྲིའི་ཐོག་ཕེབས་ནས་སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་ཐོག་ཉམས་མྱོང་མདོར་བསྡུས་ཙམ་གསུངས་པར་རླུང་འཕྲིན་གསན་མཁན་ཡོངས་ཀྱི་ཚབ་ཞུས་ནས་ཐུགས་རྗེ་ཆེ་ཞུ། རྒན་སྐལ་ལྡན་ལགས་ཀྱིས་གསན་པར་འདོད་པའི་གཞས་གསེར་བྱ་ངང་པ། ཞེས་པ་ནོར་བུ་བསམ་འཕེལ་ལགས་དང་གཞས་མ་སྒྲོལ་མ་གཡང་འཛོམས་ལགས་ཀྱིས་བཏང་གནང་པ། ཐུགས་དགྱེས་གསན་ཡོང་བ་ཞུ།

སམ་བྷོ་ཊའི་ཁྱབ་ཁོངས་ཀོ་ལེ་གྷལ་སློབ་གྲྭའི་སློབ་སྤྱི་རྒན་བསྟན་འཛིན་ངག་སྒྲོན་ལགས་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཐོག་ཕེབས་པ་དགའ་བསུའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་ཐོག་རྒན་ལགས་ཀྱི་གཏམ་བཤད་སྤྱན་བསྟར་གང་གི་ཐོག་ལ་གནང་ཡིན་ན་ང་ཚོའི་རྒྱ་ཆེའི་གསན་པ་པོ་ཚོ་ལ་གསུང་རོགས། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ད་ད་སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་སྦྱོང་བརྡར་གྱི་ཟབ་སྦྱོང་འདིའི་ནང་ང་རང་ངོས་ནས་མཐུན་སྦྱོར་བས་ཀྱི་གཏམ་བཤད་བྱེད་པའི་སྐབས་ལ་གཅིག་བརྗོད་གཞི་ད་ད་དྲན་པ་ཉེར་བཞག། ཞེས་པའི་བརྗོད་གཞི་དེའི་སྐོར་ལ་གཏམ་བཤད་བྱེད་ཡག་གི་གོ་སྐབས་བྱུང་སོང་རེད་པ། ད་སྤྱིར་བཏང་ད་ལྟ་དྲན་པ་ཉེར་བཞག་ཆེད་དུ་བརྩོན་པ་བརྗོད་གཞི་དེ་དཔེ་རྒྱ་ཆེན་པོ་འདྲ་ཞིག་ཆགས་བསྡད་ཡོད་རེད། ཡིན་པ་ནས་ངའི་ངོས་ནས་ད་ལན་འདི་གཏམ་བཤད་བྱེད་པའི་སྐབས་སུ་ད་གཙོ་བོ་གོ་དོན་དང་ཨ་ནི་དེའི་གལ་གནད་ཀྱི་སྐོར་ཨ་ནི་ཚོགས་ཐུན་སྐབས་དུ་བྱས་ནས་བྱེད་སྒོ་གཅིག་བྱེད་སྒོ་ཁག་གཅིག་གི་བརྒྱུད་ནས་ཨ་ནི་ངོ་སྤྲོད་ཀྱི་ཚུལ་དུ་གཏམ་བཤད་བྱེད་ཀྱི་འདུག་བཞིན་གོ་སྐབས་བྱུང་སོང། ཨ་ནི་ད། དྲན་པ་ཉེར་བཞག་གི་གཏམ་བཤད་དེ་བྱེད་པའི་སྐབས་སུ། དྲན་པ་ཉེར་བཞག་ཆེད་དུ་བརྩོན་པ་དང་པོ་གོ་དོན་འདི་ལ་ཞུས་པ་ཡིན་ན་ད། ཨ་ནི་རང་རང་གི་ལུས་ངག་ཡིད་གསུམ་གྱི་སྒོ་ནས་བྱ་སྤྱོད་གང་གནང་བ་དེའི་སྐབས་སུ་ཨ་ནི་དུས་ད་ལྟ་ལ། དུས་ད་ལྟར་དུ་རང་ཉིད་ཀྱིས་དོ་སྣང་གནང་ཐུབ་པ་དེ་ལ་དྲན་པ་ཉེར་བཞག་ཅེས་ཅིག་ཞུ་གི་ཡོད་རེད། འདི་ཡི་ད་གོ་རྟོགས་སྤེལ་ཡག་དང་འདི་ཡི་གལ་གནད་དེ་མགོ་ཚོད་ཆེད་དུ་ཨ་ནི་བྱེད་སྒོ་ཁག་ཅིག་གི་བརྒྱུད་བྱས་དུ་ཕྱིན་གཏམ་བཤད་བྱས་པ་ཡིན། ཨ་ནི་ཡིན་ད་བྱེད་སྒོ་དང་པོ་དེ་ང་ཚོས་གལ་ད་ཅིག་བརྗོད་གཞི་ཁག་གཉིས་ལ་དབྱེ་བ་འབྱེད་བྱེད་རོགས། ཨ་ནི་དཔེ་ཆ་བཞག་ན་དང་པོ་དེ། སོ་སོའི་གི་ངོས་ནས་གཏམ་བཤད་བྱེད་པའི་སྐབས་སུ་ཨ་ནི་གཞན་གྱིས་ཡག་པོ་མ་གསན་པ་ཡིན་ན་ཨ་ནི་སོ་སོའི་ངོས་ནས་ག་འདྲས་ཅིག་ཚོར་ས་རེད་ལབ་ཅིག་ཨ་ནི་ཁག་གཞན་པ་དེ་གཉིས་པ་དེ་སོ་སོའི་ངོས་ནས་གཏམ་བཤད་བྱེད་པའི་སྐབས་སུ་ཡང་གཞན་གྱིས་ཡག་པོ་གསན་པ་ཡིན་ན་དེའི་སྐབས་སུ་སོ་སོའི་ག་རེ་ཚོར་ས་རེད་ལ་ཅོ་རོ་ད་དེའི་ཁ་གསལ་པོ་དབྱེ་བ་ཕྱེ་ཐུབ་དུས་བསམ་པ་གཅིག་སོ་སོའི་ངོས་ནས་ཡང་བསམ་ཤེས་བྱེད་ཐུབ་ཡས་ཀྱི་ངེས་པ་བྱེད་ངེས་ཀྱི་འདུག་དེ་ཅི་ཞིག་རེད། དེ་ནས་ད་ལྟ་བློ་སྐྱེད་ཀྱི་ལྟ་བྱེད་སྒོ་ཞོག་ར་ལྟ་དེ་ནང་ལོགས་ལ་བྱེད་སྒོ་གཞན་པ་ཅིག་ག་རེ་ཡོད་ལབ་ན། ང་ཚོས་ཀྱི། དྲན་པ་ཉེར་བཞག་ཡག་པོ་མགོ་ཚོད་ཡག་དང་ཧ་གོ་ཡག་ཆེད་དུ། དྲན་ཤེས་བརྟན་པའི་གྲོས་མོལ་བྱེད་ཅེས་རོ། ཨ་ནི་ཅིག་གྲོས་མོལ་བྱེད་ར་ད་ཕན་ཚུན་མི་གཉིས་བར་ལ་གྲོས་མོལ་བྱེད་ཅེས་ཨ་ནི་དེ་གྲོས་མོལ་བྱེད་པའི་སྐབས་སུ། སྐད་ཆ་བཤད་མཁན་གྱིས་འདུག་སེ་བྱས་ནས་བཤད་པའི་སྐབས་སུ་ཨ་ནི་ཕར་ཕྱོགས་ཉན་མཁན་འདི་གིས་ཡག་པོ་བྱས་ནས་ཁོ་རང་གིས་ག་རེ་གསུང་གི་འདུག་དེ་ལ་ཉན་དགོས་ཀྱི་ཡོད་རེད། དེ་འདྲའི་ཅིག་བརྒྱུད་ནས་གྲོས་མོལ་གྱི་བརྒྱུད་ནས་ཡང་བྱེད་སྒོ་བྱེད་དུ་བརྩོན་པ། ད་དེ་ཡི་བརྒྱུད་བྱས་ང་ཚོ་དྲན་པ་ཉེར་བཞག་བྱས་ཏེ་དྲན་ཤེས་བརྟན་པའི་གྲོས་མོལ་ལ་བེད་སྤྱོད་ཡོང་གི་རེད་ཨ་ནི། དེ་མ་ཟད་གཞན་པ་ང་ཚོ་ནམ་རྒྱུན་དུ་ནས་ཅིག་བྱ་སྤྱོད་ག་འདྲས་བྱེད་ཡིན་པ་ནི་དཔེར་ན་ཆ་བཞག་ན། དྲན་ཤེས་བརྟན་པའི་གི་ཨ་ནི་གོམ་པ་སྤོ་སྟངས་དེ་སྒང་ལ་ཡང་དེ་འདྲ་བྱས་ཡོད་རོགས་གཉིས་པ་དེ་ལ་ད་དྲན་ཤེས་བརྟན་པའི་གི་ཐོག་ནས་ཡང་ཞལ་ལག་ལ་སོགས་པ་ཅིག་མཆོད་སྟངས་ལ་ཡང་དེ་ནང་ལོག་ལ་ཡང་བྱུ་བའི་རོགས་དེ་འདྲའི་བྱས་བྱས་ད་ང་ཚོ་གང་བྱས་བྱེད་སྒོ་གི་བརྒྱུད་བྱས་ད་གོ་རྟོགས་སྤེལ་ཡག་དང་དེའི་གལ་གནད་དེ་མགོ་ཚོད་ཅིག་དེ་འདྲས་གང་ལ་ཅིག་བྱས་བྱུང་སོང་དེ་ནས་ད་དྲན་པ་ཉེར་བཞག་གི་ད་ད། གཞི་རྩ་ཡི་གྲུབ་ཆ་དེ་ནི་གཅིག། ཕན་ཚུན་བར་གྱི་ད་ལྟ་བསམ་ཤེས་དེ་གོ་རྟོགས་གོང་མཐོར་ཡོང་ཡ་དེ་འདྲའི་སྒང་ལ་གཅིག་དམིགས་ས་དེ་དེ་འདྲའི་རོགས་ཆགས་བསྡད་འདུག་ཐུགས་རྗེ་ཆེ། ཟབ་སྦྱོང་འདི་ནས་རྒན་ལགས་ལ་གོ་རྟོགས་གསར་པ་ཡང་ན་བློ་སྐྱེད་གསར་པ་ག་རེ་རག་ཡོད་ན།
ལགས་སོ་ད་ད་ལྟ་སྤྱི་བཏང SEE ཤེས་ཡོན་གྱི་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་དེ་ལ་བཅར་བྱས་ཡིན་པ་ཡིན་ན་རེད་སྤྱི་བཏང་གི SEE ཤེས་ཡོན་སློབ་གསོའི་གི་ད་ལྟ་སྒྲོམ་གཞི་ཁག་ཏུ་བྱས་ནས་སོ་སོའི་ངོས་ནས་སྦྱོང་བརྡར་དང་སློབ་སྦྱོང་བྱེད་པའི་སྐབས་ལ་ད་བློ་སྐྱེད་བྱུང་ཡས་དེ་ད་དཔེ་མང་པོ་འདུག་རེད་བ་ད་ཡིན་པ་ཡིན་ནའང་ཁག་ཅིག་ཏུ་བྱས་ནས་ཞུས་པ་ཡིན་ན་དང་པོ་དེ་ལ SEE ཤེས་ཡོན་གྱི་ལྟ་གྲུབ་དང་དེའི་གྲུབ་ཆ་ཁག་ཡོད་རེད་བ་ད་ལྟ་བསླབ་གཞི་རྩ་འཛིན་ནང་ལ་གྲུབ་ཆ་ཁག་དེ་ཚོ་ད་བརྩེ་གོང་གསུམ་དང་ཁྱབ་ཁོངས་གསུམ་བྱས་བྱས་བརྩེ་གོང་གསུམ་ནང་ལ་ཡིན་པ་ཡིན་ན་བློ་གྲོས་སྙིང་རྗེ་སྦྱོར་བ་ལག་ལེན་ཞུས་རེད་བ་ནི་ཁྱབ་ཁོངས་གསུམ་ནང་ལོགས་ལ་སྒེར་གྱི་ཁྱབ་ཁོངས་སྤྱི་ཚོགས་ཀྱི་ཁྱབ་ཁོངས་ནི་མ་ལག་ཁྱབ་ཁོངས་བྱས་བྱས་ད་དེ་ཚོ་ཚང་མས་གྱེས་སྟབས་རེ་རེ་བྱས་བྱས་གོ་རྟོགས་དང་དེའི་བར་གྱི་དེའི་ནང་ཁུལ་གྱི་དུ་བྱས་ནས་འབྲེལ་བ་དེ་འདྲའི་གི་སྐོར་ཧ་ཅང་གི་ཨ་ནི་གོ་རྟོགས་ཁ་གསལ་པོ་བྱུང་སོང་བསམ་པའི་གི་བློ་ཅིག་བྱུང་སོང་རེད་བ། གཉིས་པ་དེ་ལ་ད SEE ཤེས་ཡོན་གྱི་ད་གོ་རྟོགས་དང་ལྟ་གྲུབ་དེ་ཅིག་འཛམ་བུ་གླིང་སྤྱི་ལ་དགོས་པའི་གི་ཅིག་དགོས་མཁོ་ངེས་ཅན་ཅིག་ཆགས་བསྡད་ཤག་བསམ་པའི་གི་ཚོར་བ་ཤུགས་ཆེན་པོ་ཅིག་བྱུང་སོང། དེ་མ་ཟད་དེ་ལས་གལ་ཆེ་བ་དེ་ད་ང་ཚོ་བློ་སྐྱེད་ཆེ་ཤོས་དེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་བཞེས་བཟུང་གཅིག་དགོངས་གཞི་སྒྲུབ་ཐུབ་པ་འགྲུབ་ཐུབ་པ་ཅིག་གི་བྱ་བ་ལ་དུ་བྱས་ནས་ངོས་འཛིན་བྱས་དེ་འདྲའི་ཅིག་བསམ་བློ་འཁོར་སོང་རེད་བ་ད་ཇི་ལྟར་ནས་འཛམ་གླིང་ནང་ལོགས་ལ་ཅིག་མི་འགྲོ་སེམས་ཅན་ཐམས་ཅད་གི་ཆེད་དུ་ཨ་ནི་སོ་སོའི་ངོས་ནས་གསར་བརྗེའི་གི་རྣམ་པ་ཅིག་ལ་ངོས་འཛིན་རོགས་ཅིག་ཞུ་གི་ཡོད། ག་ཅི་ནས་ཞུས་པ་ཡིན་ན་ད་གསར་བརྗེ་ཞུ་དུས་ཙམ་པ་ཚང་མའི་ལ་ད་ཚང་མ་ལ་དུ་བྱས་ནས་ཕན་པའི་གི་བྱ་བ་ཅིག་བསྒྲུབ་ཐུབ་ཡ་རེད་བ་ཨིན་སྐད་ཐོག་ལ་ཞུས་པ་ཡིན་ན Revolution ཞུ་རེད་བ། ད SEE ཤེས་ཡོན་སློབ་གསོ་གི་ད་ལྟ། སྒྲོམ་གཞི་དང་དེ་གི་ལྟ་གྲུབ་དེ་དངོས་གནས་དྲང་གནས་ཀྱི་འཛམ་བུ་གླིང་སྤྱི་ཡོངས་ལ་ཅིག་ཕན་པའི་བྱ་བ་སྒྲུབ་ཐུབ་ཡ་འདྲ་ཅིག་རེད་ཤག་ནི་སོ་སོའི་ངོས་ནས་ད་འཛམ་བུ་གླིང་ཡོངས་ལ་བྱ་བ་སྒྲུབ་ཐུབ་པའི་གསར་བརྗེ་འདི་ནང་ལོགས་ཀྱི་ཆ་ཤས་ཆུང་ཆུང་ཅིག་ཡིན་པ་ལ་ཅིག་ངོས་འཛིན་ཞུ་གི་ཡོད་རོ། རང་ཉིད་རོགས་ཆ་བཞག་ན་དེ་བྱས་ཙང་ད་ད་ལན་གྱི་ཉམས་མྱོང་ཟེར་ན་མི་འདུག་ཅིག་བློ་སྐྱེད་དེ་ཧ་ཅང་ཡག་པོ་བྱུང་སོང་ནི། དེ་ག་རང་ཞུ་ཡ་ཡིན་ཐུགས་རྗེ་ཆེ་གནང། རྒན་བསྟན་འཛིན་ངག་སྒྲོན་ལགས་ཀྱིས་ཟབ་སྦྱོང་ནང་རང་ཉིད་ནས་སྤྱན་བསྟར་ཞུས་པའི་བརྗོད་གཞི། བྱམས་པ་ཉེར་བཞག་དང་ཟབ་སྦྱོང་འདི་ནས་བློ་སྐྱེད་གསར་པ་གང་རག་པའི་ཐོག་ལ་མདོར་བསྡུས་གསུངས་པ་ལ་རླུང་འཕྲིན་གསན་མཁན་ཡོངས་ཀྱི་ཚབ་ཞུས་ནས་ཐུགས་རྗེ་ཆེ། རྒན་བསྟན་འཛིན་ངག་སྒྲོན་ལགས་ཀྱིས་གསན་པར་འདོད་པའི་གཞས།

རྒྱ་བལ་འབྲུག་གསུམ་གྱི་བོད་པའི་ཁོངས་ནས་སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཐོག་མ། ང་ཚོའི་ཟབ་སྦྱོང་འདིའི་སློབ་སྟོན་པ་དགེ་བཤེས་བསྟན་འཛིན་མཚན་ལེགས་ལགས་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་སཱི་ཤེས་ཡོན་སློབ་གསོའི་བཅར་འདྲིའི་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་གི་ཡོད། སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་ཉིན་བཞིའི་རིང་གི་མྱོང་ཚོར་ཞིག་རླུང་འཕྲིན་གྱི་གསན་པ་པོ་ཚོ་ལ་གསུང་རོགས། ཐོག་མར་དེ་ལ་བོད་ཕྲུག་ཁྱིམ་སྡེ་ནས་མར་རྒྱང་སྲིང་ཞུ་བའི་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་གཙོ་སྐྱོང་བ་རྒན་བསྟན་འཛིན་དངོས་གྲུབ་ལགས་ལ་ད་རེས་བཅར་འདྲི་གི་གོ་སྐབས་གནང་བ་དེ་ལ་བཀའ་དྲིན་ཆེ་དང་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། དེ་དེ་བཞིན་གྱི་དེ་ནང་ལ་རླུང་འཕྲིན་གསན་མཁན་གྱི་རྒྱ་ཆེའི་མི་མང་རྣམ་པ་ལྷན་རྒྱས་ཚང་མ་ལ་ཡང་ཞོགས་པའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ལགས་སོ་རྒན་ལགས་ད་ད་རེས་ཨོ་ད་ས་ར་ལ་བོད་གཞུང་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་སཱི་ཤེས་ཡོན་སློབ་གསོ་ཟེར་ནའང་འདྲ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་མཐུན་སྦྱོར་བའི་ཟབ་སྦྱོང། ཉི་མ་བཞིའི་རིང་ལ་རེད་པ་སྤྱི་ཟླ་བདུན་པའི་ཚེས་བཅུ་གཉིས་ནས་བཅོ་ལྔའི་བར་དུ་ཉི་མ་བཞིའི་རིང་ལ་འདི་ག་སཱ་ར་ལ། འཚོགས་པ་རེད། དེ་ལ་སྤྱིར་བཏང་ཚོགས་ཞུགས་གནང་མཁན་གྱི་ཚོགས་བཅར་བ། སློབ་གྲྭ་ཁག་སྡེ་ཚན་ཁག་མང་པོ་ཅིག་ནས་སློབ་སྤྱི་ཡིན་ནའང་འདྲ་ཤེས་ཡོན་འགན་འཛིན་ཡིན་ནའང་འདྲ་དེ་ནང་བཞིན་དགེ་ཆེ་ཡིན་ནའང་འདྲ་རྒན་ལགས་རེད་པ། རྣམ་པ་ལྷན་རྒྱས་མང་པོ་ཅིག་འདི་ནང་ལ་ཆིབས་བསྒྱུར་གནང་བཞག་ཁྱོན་བསྡོམས་ད། རྒན་ལགས་ཉི་ཤུ་རྩ་བརྒྱད་རྩ་དགུ་ཅིག་བྱས་འདི་དང་མཉམ་དུ་ཨ་ནི། ཟབ་སྦྱོང་ལ་མཐུན་སྦྱོར་བྱེད་མཁན་གྱི་མར། དངོས་སུ་ཕེབས་པ། དྲ་ཐོག་ནས་ཕེབས་པ་དང་ད། ཨེ་མོ་རི་མཐོ་སློབ་ཀྱི་སཱི་ཤེས་ཡོན་སློབ་གསོའི་གྱི་ད་གཅིག་གཙོ་བོ། གཙོ་འཛིན་པ། དགེ་བཤེས་བློ་བཟང་བསྟན་འཛིན་ལགས་དེ་དེ་བཞིན་གྱི་རྒྱལ་སྤྱིའི་འབྲེལ་མཐུད་པ། ཨེ་མོ་རི་ལ་བཞུགས་མཁན་གྱི་རྒན་བརྩོན་འགྲུས་བསམ་འཕེལ་ལགས་ཁོང་རྣམ་གཉིས་དྲ་ཐོག་ནས་དངོས་སུ་ཕེབས་དྲ་ཐོག་ནས་ཕེབས་དེ་མིན་དངོས་སུ་ཚོགས་མ་གཅིག་ས་གནས་རང་ལ་ཡོད་པའི་གི་མཐུན་སྦྱོར་བ་དེ་གཅིག་དེ་ད་ལྟ་ཨེ་མོ་རི་མཐོ་སློབ་ཀྱི་འབུམ་རམས་པ། རྒན་བསྟན་འཛིན་བསོད་ནམས་ལགས་བྱས་ཤེས་རིག་གི་རྒན་པད་མ་ལགས་བྱས་དེ་དེ་བཞིན་ང་རང་ད་ལྟ་བསྟན་འཛིན་མཚན་ལེགས། དགེ་བཤེས་བསྟན་འཛིན་མཚན་ལེགས་ས་ར་ལ་ད་ལྟ་ལྟ་གྲུབ་སློབ་དཔོན་བྱེད་བཞིན་པ་ང་ཚོ། རྒན་ལགས་གསུམ་བྱས་ཁྱོན་བསྡོམས་རྒན་ལྔ་བཅས་འདི་ག་ས་ར་མཐོ་སློབ་ལ་དངོས་སུ་ད་མར་འདི་གར་ཡོད་པའི་ཐོག་ནས་ཉི་མ་བཞིའི་རིང་གི་ཟབ་སྦྱོང་དེ་ད་གཅིག་འཚོགས་པ་རེད། ད་ལྟའི་དུས་ཀྱི་སྐབས་སུ་ཚོར་བ་དེ་ད་ད་རེད། སྤྱིར་བཏང་སཱི་ཤེས་ཡོན་སློབ་གསོ་དེ་སྤྱིར་བཏང། ནམ་རྒྱུན་ད་མར་ཟབ་སྦྱོང་མང་པོ་ད་འགྲོ་མྱོང་ད་ཡིན་ནའང་འདི་ཟབ་སྦྱོང་དེ་དངོས་གནས་ད། དུས་ཚོད་དང་འཚམས་པའི་དངོས་གནས་ང་ཚོ་རྣམ་རྒྱུན་བོད་པའི་བཤད་སྲོལ་ལ་དུས་ཐོག་གི་ཆར་པ་ཟེར་བཞིན་ནང་བཞིན་གྱི་དངོས་གནས་ད་ཅིག། ཚང་མ་ཐུགས་ཁ་ཚང་དེ་ཉིད་ཀྱི་ཟབ་སྦྱོང་དངོས་གནས་སྨིན་པོ་ཅིག་ཆགས་སོང་བསམ་བསམ་ཅིག་སི་ཤེས་ཡོན་སློབ་གསོ་གིས་ད་ཅིག་ས་བོན་དང་མ་བསྲུང་ནས་ཅིག་ཡག་པོ་ཆེ། ཟབ་སྦྱོང་གིས་ས་བོན་ཡག་པོ་ཅིག་ཅིག་ཡག་པོ་བཏབ་ཐུབ་སོང་བསམ་བསམ་ཅིག་ང་རང་གི་ཚོར་བ་དང་པོ་དེ་འདི་བྱུང་སོང་ལོ།
དགེ་བཤེས་ལགས་ནས་སི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བའི་ཟབ་སྦྱོང་ཐོག་མར་གནང་བའི་སྐབས་ཀྱི་ཚོར་བ་དང། ད་ལྟའི་བོད་རིགས་མཐུན་སྦྱོར་བ་ཉི་ཤུ་རྩ་དྲུག་ཙམ་ལ་སློབ་སྟོན་གནང་བའི་སྐབས་ཀྱི་ཚོར་བ་མི་འདྲ་བ་ག་རེ་བྱུང་ཡོད་མེད་ཐོག་ལ་རྒན་ལགས་ཀྱིས་གསུང་རོགས་གནང། ད་དང་པོ་དེ་ལ་གལ་ཆེ་ཤོས་དེ་ལ་དགེ་རྒན་གྱི་ཟབ་སྦྱོང་དེ་རེད་འདུག་བ་དུས་སི་ཤེས་ཡོན་གྱིས་དགེ་རྒན་གྱི་ཟབ་སྦྱོང་དེ་དབུ་འཛུགས་གནང་སོང། དེ་གནང་བ་དང་གཉིས་ཐོག་དགེ་རྒན་གྱི་ཟབ་སྦྱོང་དེ་ལ་རིམ་པ་ཁག་མི་འདྲ་ཕལ་ཆེན་གསུམ་བཞི་བྱས་ཡོད་རེད་ད་དེ་ནང་ནས་རིམ་པ་བཞིན་གྱིས་སྔ་མ་སྔ་མ་རིམ་པ་སྔ་མ་སྔ་མ་ཞུས་པའི་ཐོག་ནས་མཐའ་མ་དེ་ལ་ནི་ད་ཁོང་རྣམ་ཚོས་མཐུན་རྐྱེན་བ་མཐུན་སྦྱོར་བ་ཟེར་བ teacher training དྲག་སྦྱོར་བ། དེ་འདྲ་བྱེད་མཁན་གྱི་མཐུན་སྦྱོར་བ L one Facilitator ཟེར་གྱི་ལག་འཁྱེར་འདི་རག་ཡག་ལ་ནི་དྲ་ཐོག་ནས་ཟླ་བ་དགུ་ཙམ་རིང་ལ་དེ་ཡིས་ཁོང་རྣམ་ཚོས་སློབ་ཁྲིད་གནང་གི་འདུག་བ་འོ་ད་དེའི་དང་པོ་དེ་རྒྱ་གར་ནང་ལོགས་གནང་བའི་གི་ཐེངས་དང་པོ་དེའི་ནང་ལོགས་ལ་ང་རང་ཡང་དེའི་ནང་ལ་གོ་སྐབས་རག་སོང་འདུག་ཟེར་བ་དེའི་སྐབས་ལ་ང་རང་གི་དོ་སྣང་བྱས་པའི་སྐབས་སུ་ང་ཚོའི་གི་སྡེ་ཚན་ཆུང་སྡེ་ཚན small group དེའི་ནང་ལོགས་ལ་ཕལ་ཆེར་ང་མ་གཏོགས་གཞན་དག་ཚང་མར་ཅིག། ལ་དྭགས་ནས་ལ་དྭགས་དང་མོན་པ་དེ་འདྲའི་རྐྱང་རྐྱང་རེད་ཤག་ཧི་མ་ལ་ཡའི་གི་ཁོང་རྣམ་ཚོ་མི་དྲུག་ཡོད་ང་རང་ཐེབས་པའི་བདུན། དེ་ཟེར་དུས་ཅིག་བོད་པ་ང་རང་མ་གཞི་མེད་པའི་བཟོ་ཅིག་འདུག་ལོ་དེའི་སྐབས་ལ་རེད་བ་ཨེ་བྱས་ཙང་ཅིག། དེའི་སྐབས་སུ་ད་འདྲ། ཅིག་སློབ་གྲྭ་ཁག་གི་རྒན་ལགས་མང་པོ་ཅིག་དེ་ནང་ལ་མཉམ་ཞུགས་གནང་ཐུབ་མི་འདུག་ད་དེ་དུས་ཚོད་དེའི་ཅིག lockdown གྱི period སོང་ཙང་ང་རང་ལ་ཅིག་ད་གོ་སྐབས་བཟང་པོ་རེ་ཞིག་ཐོབ་པ་ཅིག་ང་རང་གི་ངོས་འཛིན་ཞུ་གི་ཡོད་ལོ། འདུག་ཟེར་ནས་ཨ་ནི་ཉིས་སྟོང། ཉི་ཤུ་རྩ་གཅིག་གི་ལོ་སྟོད་ཐོག་ཅིག་ལ་ནི་འདུག་ཟེར་འདི L one Facilitator མཐུན་སྦྱོར་བ་གི་ལག་འཁྱེར་དེ་འདུག་ཟེར་ང་རང་ལ་ཐོབ་སོང་ཞེས་ཞུ་བ་ཡིན་ལོ། འོ་ཨ་ནི་རྒན་གྱིས་དྲི་བ་གནང་བ་ནང་བཞིན་གྱི། ཅིག། ཚོར་བ་མི་འདྲ་བ་ག་རེ་བྱུང་སོང་ཞེས་སོགས་བཀའ་གནང་གི་འདུག་བ་ལང་ལ་ད་དེ། དང་པོ་ང་རང་མཐུན་སྦྱོར་བྱེད་པའི་སྐབས་སུ། སྡེ་ཚན་དེ་འདྲ་རུ་ཁག་ཆེན་པོ་དེའི་ནང་ལོགས་ལ། བོད་པ་ཕལ་ཆེན་ཉུང་ཤས་རེད་བཞག་ལ་ད་ཕལ་ཆེན་བོད་པའི་མིང་བྱས་པ་དེ་འདྲ་འདུག་མ་གཏོགས་ང་རང་གི་སྡེ་ཚན་འདིའི་ནང་ལོགས་ལ་ནི། ཕལ་ཆེན་མང་ཆེར་ཅིག། རྒྱ་གར། རྒྱ་གར་རེད་ཤག་ཨ་ནི། དེ་བཞིན་ཧི་མ་ལ་ཡ་གི་ལ་དྭགས་དང་མོན་ཁུལ་དུ་བཞུགས་མཁན་གྱི། ཁོང་རྣམ་ཚོ་ཁ་ཤས་ཅིག་འདུག་དེ་མིན་གྱི་བོད་པ་ཕལ་ཆེན་ང་རང་གི། དྲན་རྟོག་བྱས་པ་ན་ང་རང་མ་གཞི་མེད་པའི་བཟོ་ཅིག་འདུག་རེད་བ་ཨ་འདིའི་སྐབས་སུ་ཅིག་ལྟ། ཅིག། ཅིག་ཚོར་བ་ཞུས་ན་རེད་བོད་རིགས་ད་ཁེར་རྐྱང་རེད་ཤག་བསམ་ཚང་ཞིག་མ་ཤེས་ཨ་ནི་ཅིག་ད་ཟབ་སྦྱོང་ཚང་མ་ཨིན་ཇི་ནང་ལ་བཤད་ཡ་རེད་ཤག་མ་གཏོགས་ཅིག་ང་རང་ཚོ་བོད་སྐད་རྒྱབ་བྱས་དེ་འདྲས་ཀྱི། བཀའ་མོལ་ཞུ་ས་སུ་གང་མི་འདུག་ད་ད་རེས་འདི་ནང་གི་ཅིག་ཟབ་སྦྱོང་བ་བཅར་མཁན་དེ་ནང་ལོགས་ལ། ཨེ་མོ་རི་གི་ཐད་ཀར་ད་ལྟ་ཤེས་རིག་ལས་ཁུངས་ཀྱིས་རེ་བ་ཞུས་པ་གཞིར་བཟུང་གི་རྒན་པད་མ་ལགས་ཀྱིས་རེ་བ་ཞུས་པ་གཞིར་བཟུང་གི་ཤེས་རིག་ལས་ཁུངས་ཀྱི་ཐད་ཀར་མ་རེད་ཨེ་མོ་རི་གི་ཐད་ཀར་ཤེས་རིག་ལས་ཁུངས་ལ་མ་འདུག་ཟེར་ད་འགྲིག་གི་རེད་བོད་རིགས་གཅིག་པོ་ཅིག་ལ་ཡིན་གསུངས་བྱས་ཨ་ནི་སློབ་གྲྭ་ཁག་གི་རྒན་ལགས་རྣམ་པ་རྒན་དངོས་གྲུབ་ལགས་ད་ཁོང་རྣམ་ཚོ་ད་ལྟ་ད་ཅིག་ད་རེས་ཀྱི་ཟབ་སྦྱོང་དེ་ནང་ལ་མཉམ་ཞུགས་གནང་དུས་ཅིག་སློབ་ཚན L one Facilitator གྱི་བསླབ་གཞི་ཆ་ཚང་ཅིག་མར་ཅིག། ལག་ཁྱེར་བཞེས་ཡས་ཀྱི་མཐུན་རྐྱེན་བསྟན་འགྱུར་གྱི་ལག་ཁྱེར་བཞེས་ཡས་ཀྱི་དེའི་གྱི། སློབ་ཚན་ཆ་ཚང་གླས་ན་ཐུག་ཟབ་སྦྱོང་ཆ་ཚང་གནང་ཚེ་ད་དྲུག་དྲུག་དྲུག་དྲུག་གནང་གི་འདུག་ཨ་ཨ་མཐའ་མའི་ཉི་མ་བཞི་གི་ཟབ་སྦྱོང་དུས་ལ། ཚུ་ཆེ་ཕལ་དུས་ཕག་ཚུགས་གཅིག། བོད་རིགས་རྐྱང་རྐྱང་ཚེ་ཨ་འདི་ཡས་གལ་ཆེ་བ་གཅིག་དེ་ད་ཤེས་ཡོན་གྱི་སྡེ་ཚན་ནང་ལོགས་ཡོད་པ་སོང་ཙང་ཤེས་ཡོན་དང་འབྲེལ་ཡོད་ཀྱི་སློབ་གྲྭ་ཁག་གི་དབུ་འཛིན་ཡིན་ནའི་འདྲ་སློབ་སྤྱི་ཡིན་ནའི་འདྲ་དགེ་ཆེན་ཡིན་ནའི་འདྲ་དེ་ཚོ་ཁོ་ན་ཚང་མ་རྒན་ལགས་ཡིན་ནའི་དེ་ཚོ་ཚང་མ་ཕན་ཡོད་དུ་གཅིག་སེམས་ནང་ལ་དངོས་གནས་ད།

དངོས་གནས་ད། སྐྱབས་མགོན་རིན་པོ་ཆེ་གིས་བཀའ་གནང་ཡོད་རེད། ད་དེ་རྒྱས་སྤྲོས་མ་རེད་ད་སྟེ་ང་ཚོས་སློབ་ཚན་འདི་གསར་པ་ཞིག་མ་བཟོས་རྗེས་རྒྱས་སྤྲོས་བྱས་ཅི་དགོས། ཕྲུ་གུ་ལ་སློབ་གསར་སློབ་གྲྭ་ཁག་གི་ནང་གི་སློབ་ཕྲུག་ལ་སློབ་ཚན་མང་པོ་ཡོད་རེད། གཅིག་དོན་དུ་དེའི་ནང་འཐོལ་པ་གཅིག་སྒོ་ནང་ཡ་གི་སློབ་ཚན་བཟོ་རྒྱུ་ཡ་གཅིག་དོན་དུ་གཅིག་འཐོལ་པ་བླུགས་བྱས་སློབ་ཚན་བླུགས་བྱས་དགེ་རྒན་དང་དེ་ཚོ་ལ་མགོ་རྙོག་པོ་དང་སློབ་ཕྲུག་དེ་ཚོ་ལ་གོ་གཅིག། ཅིག་བྱེད་རྒྱུ་མེད་ཅེས་བྱས་པ་དེ་འདྲ་གལ་མ་རེད། ད་དེ་ད་ཛ་དྲག་ཆགས་བསྡད་ཡོད་རེད་ཅེས་དུས་བཀའ་གནང་འདུག་དངོས་གནས་རེད་བཞག་ད་ཅིག། ད་ལྟའི་འཛམ་བུ་གླིང་གི་སྤྱིའི་གི་ཅིག། ནང་ལོགས་ལ་རྙོག་དྲ་འཕྲད་སྟངས་དེ་ཚོ་ཅིག་རྒྱ་ཆེ་ས་ཁོར་ཡུག་ནས་ཅིག། དབུལ་ཕྱུག་གི་ཁྱད་པར་ཅིག། འཛམ་གླིང་ནང་ལ་དམག་འཁྲུག་ཡོང་སྟངས་ཅིག། ཆོས་ལུགས་ཀྱི་འཐེན་འཁྱེར་དེ་ཚོ་ཅིག། ད་ག་ནང་བཞིན་འཛམ་གླིང་ནང་དཔལ་འབྱོར་གྱི་ཐོག་ནས་ཅིག། ཟིང་ཆ་དེ་ཚོ་ཅིག། གཏན་འཇགས་གཏན་འཇགས་མེད་པ་དེ་ཚོ་ཅིག། ད་མི་ཡིན་དེ་འདྲས་ཀྱི་ཅིག་རྙོག་དྲ། འཛམ་བུ་གླིང་ནང་གོང་ས་མཆོག་གིས་འདི་གསུང་གི་འདུག་ཀླན་ཀ་ཆེན་པོ་ལྔ། འཛམ་བུ་གླིང་འདི་ནང་ལ་ད་རྒྱ་ཆེའི་མི་འཛམ་བུ་གླིང་མི་ཡོངས་རྫོགས་ཀྱི་གཅིག་གིས་གཅིག་ལ་འབྲེལ་བསྡད་པའི་གི་རྙོག་དྲ་ཁོར་ཡུག་ནས་མར་བརྩིས་པའི་ད་ཅི་ཞུས་སོང་ང་ད་དེ་ཚོའི་རིགས་ཚོའི་ཀླན་ཀ་ཆེ་པོ་དེ་ཚོ་མར་ཅིག་དགོངས་པ་བཞེས་ཡོང་དུས་ད་དེ་མི་རེ་གཉིས་ཀྱི་རྙོག་དྲ་མ་རེད་པ་ལུང་པ་གཅིག་གཉིས་ཀྱི་རྙོག་དྲ་མ་རེད་འཛམ་བུ་གླིང་སྤྱི་ལ་འབྲེལ་བའི་རྙོག་དྲ་ཞིག་སོང་ཙང་དེ་འདྲའི་གི་རྙོག་དྲ་དེ་ད་གཅིག་མར་ཅིག་སེལ་ནི་སེལ་དགོས་ཀྱི་རེད་ང་རང་ཚོའི་ཁོར་ཡུག་གི་རྙོག་དྲ་ཚུར་རྩིས་པ་ཡིན་ན་ང་རང་ཚོ་མི་ཚང་མ་ལ་འབྲེལ་བ་ཡོད་དེ་བའི་གི་རྙོག་དྲ་སྤྱི་ཡི་རྙོག་དྲ་ཆགས་བསྡད་དུས་ད་དེ་འདྲའི་གི་རྙོག་དྲ་དེ་མར་ཅིག་སེལ་བ་ལ་ལ་རྙོག་དྲ་དེ་ག་རེ་བྱས་ནས་ཡོང་དགོས་རེད་འཛམ་བུ་གླིང་འདི་ནང་ལོགས། ཟེར་དུས་ད་ཅིག། དྲི་བ་ཤུགས་ཆེ་ཤོས་འདི་རེད་ལ་རྙོག་དྲ་དེ་ཚོ་སེལ་དགོས་ཀྱི་རེད་དགོས་ཀྱི་མ་རེད་སེལ་རྒྱུ་ཡོད་རེད་ཡོད་མ་རེད་སེལ་ཐུབ་ཀྱི་རེད་མ་རེད་ཟེར་དུས་ད་ཅིག། སེལ་དགོས་ཀྱི་ཡོད་རེད་ད་གང་ལྟར་ང་རང་ཚོའི་འགྲོ་བ་མི་དེ་གཅིག་བལྟས་བྱས་འཛམ་བུ་གླིང་འདི་ཡུན་རིང་པོ་འཚོ་ཐུབ་ག་ས་འཚོ་ཐུབ་དགོས་ན་འཚོ་ཐུབ་དགོས་ཀྱི་ཡོད་ན། འོ་ད་རྙོག་དྲ་དེ་ཚོའི་རིགས་དེ་མར་སེལ་དགོས་ཀྱི་རེད་དེ་ཟེར་དུས་རྙོག་དྲ་དེ་ཚོ་ཚང་མ་ག་རེར་བརྟེན་ནས་བྱུང་པ་རེད་ཟེར་ཏེ། ཕྱི་དངོས་པོའི་ཡར་རྒྱས་གཅིག་པུས་རེད་པས་ཟེར་དུས་ཕྱི་དངོས་པོའི་ཡར་རྒྱས་ཀྱིས་རྙོག་དྲ་དེ་ཚོ་བཟོས་པ་མ་རེད། འོ་ན་ཅིག་འཛམ་བུ་གླིང་འདིའི་ནང་ལོགས་སྤྱི་དང། ཅིག་རང་བྱུང་གི་རྙོག་དྲ་རེད་པས་ཚང་མ་རང་བྱུང་གི་རྙོག་དྲ་མ་རེད་ད་གལ་ཆེ་ཤོས་ཅིག་དེ་ག་རེ་རེད་ཟེར་ན་མིའི་བསམ་བློ། མིའི་སེམས་ཁམས་དེ་རྦད་དེ་འཁྲུགས་པའི་རྐྱེན་གྱིས་རེད་བ་མིའི་སེམས་ཁམས་དེ་རྦད་དེ་ཅིག་ཞི་བདེ་མེད་པའི་རྐྱེན་གྱིས་མིའི་སེམས་ཁམས་ནང་ལོགས་ལ་ཅིག་ཉོན་མོངས་དུག་གསུམ་དང་རེད་བ། ཕྲག་དོག་འགྲན་སེམས་རེད་བ་ཨ་ནི་དེ་ཚོ་གྱིས་རྦད་དེ་འཇིགས་སྣང། ཨ་ནི་སྡུག་ཤོས་དེ་ཁོང་ཁྲོ་འོ་ད་དེ་འདྲས་ཀྱི་སེམས་ཁམས་དེ་གྱིས་དཀྲུགས་པའི་དབང་གིས་ད་འཛམ་བུ་གླིང་དེ་ནང་ལ་རྙོག་དྲ་དེ་ཚོ་ད་ཁོར་ཡུག་ནས་མར་བརྩིས་པའི་རྙོག་དྲ་ཆ་ཚང་ཅིག་ཡོང་གི་ཡོད་ཙང་ད་དངོས་གནས་རྙོག་དྲ་དེ་ཚོ་བསལ་ན་ད་ག་ནས་ཤུགས་ག་ནས་རྒྱག་དགོས་རེད་ཅེས་གོང་ས་མཆོག་གིས་དགོངས་པ་བཞེས་ཡོང་དུས་འོ་ད་གོང་ས་མཆོག་གིས་ད་ལྟའི་འཛམ་བུ་གླིང་འདིའི་ནང་ལོགས་ལ་རྙོག་དྲ་དེ་ཚོ་བསལ་དགོས་ཀྱི་འདུག་ན་ད་དངོས་གནས། Revolution གསུང་གི་འདུག་བ་གསར་བརྗེ་བྱེད་དགོས་འདུག་དེའི་གསར་བརྗེ་དེ། ཕྱི་ལོགས་ཀྱི་གསར་བརྗེ་ཞུ་གི་མེད། ཕྱི་དངོས་པོའི་གི་འཛུགས་སྐྲུན་གྱི་གསར་བརྗེ་དང་ཚན་རིག་གི་གསར་བརྗེ་ཞུ་གི་མེད། གསར་བརྗེ་ངོ་མ་དེ། ནང་སེམས་ཀྱི་གསར་བརྗེ་བྱེད་ཁོག་འདུག་རེད་བ། Revolution དེ་ནང་སེམས་ཀྱི་རེད་བ། དེ་གསུང་འདུག་བ་ག་ས Emotional Revolution གསུང་འདུག་བ། སེམས་མྱོང་གི་གསར་བརྗེ་བྱེད་ཁོག་འདུག། ཞེས་གསུངས་འདུག་འོ་ད་འདི་དངོས་གནས་གནད་འགག་ཆེན་པོ་ཅིག་རེད་ཤག་ད་ང་རང་ཚོ་མིའི་སེམས་ཀྱི་བསམ་བློ་བཏང་སྟངས་དེ་ལ་འགྱུར་བ་ཤུགས་ཆེན་པོ་ཞིག་མ་བཏང་ན་འོ་ད་འཛམ་བུ་གླིང་འདི་རིང་པོར་མ་ཐོགས་པར་ཨོ་ད་སྤྱི་ཁོ་རང་འཛམ་བུ་གླིང་སྤྱི་ཁོ་རང་ལ་བའི་བརྡབ་གསིག་ཤུགས་ཆེན་པོ་ཐེབས་བྱས་འཛམ་བུ་གླིང་ཁོ་རང་གི་མི་བྱེ་བྲག་པ་ལ་དངོས་གནས་དཀའ་ངལ་ཆེན་པོ་ཞིག་འཕྲད་ས་རེད་ཟེར་བྱས་ད་འདི་དགོངས་པ་རྒྱ་ཆེ་ཤོས་གོང་ས་མཆོག་གིས་བཞེས་ཡ་གི་དགོངས་པ་རྒྱ་ཆེ་ཤོས་དེ་རེད་འོ་ད་འདི་འཛམ་བུ་གླིང་སྤྱི་ལ་དགོངས་པ་བཞེས་ད་དེ་འདྲས་ཀྱི། དཀའ་ངལ་འཕྲད་པ་འདི་ད་སེལ་ཡས་ཀྱི་ཐབས་ཤེས་ལ། ཨ་ནི་གོང་ས་མཆོག་གིས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཡོད་ཟེར་ཡས་དེ་འདྲས་ཀྱི་བསླབ་གཞི་ཅིག་མ་ད་ཕྱི་དང་ད་ཕྱག་ལས་མང་པོ་གནང་ཅིག་དགོངས་གཞི་མང་པོ་ཡོད་རེད་ད་འདི་ནང་ནས་ད་ཅིག་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་བསླབ་གཞི་བཙུགས་གནང་ཡ་གི་དམིགས་ཡུལ་མཐར་ཐུག་རེད་ཅིག་ཕལ་ཆེར་འདི་འདྲས་རེད་ཅེས་ལ་ང་རང་མཐོང་གི་འདུག་ལ། ད་མིའི་སྤྱི་ཚོགས་ནང་དུག་སྨག་ཅིག་དགོངས་པ་བཞེས་ཡོང་དུས་མི་ལ་འཕྲད་པའི་དཀའ་ངལ་མང་པོ་ཡོད་རེད་པ་ད་དཀའ་ངལ་ཚང་མ་ཚུར་སྡོམ་བསྡུར་ཅིག་ཞུས་པ་ཡིན་ན་གཙོ་བོ་གཙོ་བོ་དེ་ང་རང་ཚོ་འགྲོ་བ་མི་ལ་ཟེར་ན་ད་གཅིག་འཛམ་བུ་གླིང་འདིའི་ནང་གི་ད་འགྲོ་བ་མི་ལ་འཕྲད་བསྡད་པའི་དཀའ་ངལ་ཆེ་ཤོས་གཉིས་རེད་ལུས་ལ་བརྟེན་པའི་དཀའ་ངལ་གཅིག་དང་སེམས་ཀྱི་དཀའ་ངལ་ཟེར་གཉིས་ཆགས་བསྡད་ཡོད་རེད། ལུས་ལ་བརྟེན་པའི་དཀའ་ངལ་དེ་ཚོའི་རིགས་དེ་ཚོ་ད་ཕྱི་དངོས་པོའི་འཛུགས་སྐྲུན་ཚན་རིག་ཡར་རྒྱས་ཕྱིན་པ་དེ་ཡིས་སེལ་ཐུབ་ཀྱི་ཡོད་པ་དེ་གསལ་པོ་རེད་ད་ད་ལྟའི་ཚན་རིག་ཡར་རྒྱས་ཕྱིན་པ་ལ་བརྟེན་ནས་སྔ་མ་ས་ཆ་གྲང་པོ་ཡོད་ན་ད་དེ་ལ་ཚ་བའི་དྲོད་ཀྱི་ཐོག་ནས་ཚ་བ་བཟོ་ཡས་འདུག་ས་ཆ་གྲང་པོ་དེ་ཚོ་ལ་ནི་ཡང་ཅིག་ཚ་བའི་གི་རེ་ཆ་དེ་ཚོ་བཏང་པའི་ཐོག་ནས་ཡང་ཅིག་ཚ་པོ་བཟོ་ཡས་འདུག་གྲང་མོ་བསིལ་པོ་བཟོ་ཡས་འདུག་བསིལ་པོ་གྲང་མོ་བཟོ་ཡས་འདུག་ད་ཅིག་རེད་བ། ཅིག་སྔོན་མ་ཟམ་པ་མེད་ས་ལ་ཟམ་པ་ནི་ཡིན་ཅིག་གི་གློག་མེད་ས་ལ་གློག་ད་དེ་ཚོ་ཚང་མ་ཅིག་མིའི་ལག་པ་ལ་ཅིག་ཕྱི་ཡི་མཐུན་རྐྱེན་གྱི་ཆ་ནས་ད་ཅིག་ལུས་ཀྱི་ན་ཚ་འོ་ད་སྔ་མ་ཡིན་ན་བད་ཚ་སེལ་མ་ཐུབ་པའི་ན་ཚ་དེ་ཚོའི་རིགས་ཚོ་ད་ཆ་ཚན་རིག་དང་སྨན་བཅོས་ཡར་རྒྱས་ཀྱི་ཐོག་ནས་སེལ་ཐུབ་ཀྱི་འདུག་བ་ལོ། དེ་ཚོ་ཡོང་གི་ཡོད་རེད་ཕྱི་དངོས་པོའི་འཛུགས་སྐྲུན་གྱི་ཐོག་ནས་ལུས་ཀྱི་སྡུག་བསྔལ་དེ་སེལ་ཐུབ་ཀྱི་ཡོད་རེད་ཕྱི་དངོས་པོའི་འཛུགས་སྐྲུན་དང་ཕྱི་དངོས་པོའི་ཚན་རིག་གི་ཐོག་ནས་ད་དྲི་བ་ཆེ་བ་དེ་ག་རེ་ཟེར་ན་ནང་སེམས་ཀྱི་དཀའ་ངལ་དེ་ག་འདྲས་སེལ་གྱི་རེད་ཟེར་བ་ནང་སེམས་ཀྱིས་བཏབ་པའི་ཆགས་སྡང། ཆགས་སྡང་རྨོངས་གསུམ་འདི་ག་འདྲས་སེལ་གྱི་རེད་གསུངས་དུས་ད་དེ་ལ་ཡ་མི་གིས་རེད་བ་འགྲོ་བ་མི་གི་བསམ་བློ་བཏང་བསྡད་པའི་ཐོག་ནས་འོ་ད་ཕྱི་དངོས་པོའི་འཛུགས་སྐྲུན་ཡར་རྒྱས་ཕྱིན་སོང་ན་ནང་སེམས་ཀྱི་དཀའ་ངལ་ཡང་སེལ་གྱི་རེད་བསམ་བསམ་གྱི་དོགས་པ་དེའི་ཐོག་ནས་ད་ནང་སེམས་ཀྱི་དཀའ་ངལ་དེ་ལ་ཕྱི་དངོས་པོའི་གི་ཅིག་དཔལ་འབྱོར་དང་ཁང་པ་དང་དེ་ཚོའི་གི་ཐོག་ནས་ཅིག་ཡར་རྒྱས་འདི་གི་ཅིག་སེལ་གྱི་མེད་པ་རེད་ད་ད་ད་ཆ་འཛམ་བུ་གླིང་གི་མི་མང་ག་ལ་གང་འཚམ་ཅིག་གི་ར་འཕྲོད་ཡོང་གི་འདུག་བ། འོ་ད་ནང་སེམས་ཀྱི་དཀའ་ངལ་སེལ་ཡས་ལ། ཕྱི་དངོས་པོའི་འཛུགས་སྐྲུན་གྱིས་ཕན་གྱི་མི་འདུག་ད། འོ་ན་ཐབས་ཤེས་གསར་པ་ག་རེ་ཡོད་རེད་ཟེར་ལབ་དུས་འོ་ད། སེམས་ཀྱི་དཀའ་ངལ་སེལ་ཡས་ལ་སེམས་རང་གི་ནང་གི་ཐོག་ནས་ཅིག་ནང་རང། ནང་སེམས་ཀྱི་འགྱུར་བ་ཅིག་མ་བཏང་ན་ཁག་པོ་ཆེ་ས་རེད་བསམ་བསམ་ཞིག་རེད་བ་ད་དེ་འདྲས་ཀྱི་ཐོག་ནས་དགོངས་པ་ཅིག་བཞེས། ད་དེ་འདྲས་ཀྱི་ནང་སེམས་ཀྱི་དཀའ་ངལ་སེལ་ཡས་ལ་རེད་བ་ད་ཅིག། ཐབས་ཤེས་ཞེ་དྲག་བཙལ་ས་ཞེ་དྲག་ཡོད་མ་རེད་ད་རེ་བ་བྱེད་ས་གཅིག་དེ་ཆོས་ལུགས་དང་ལྟ་གྲུབ་ཟེར་བ་རེད་ཆོས་ལུགས། ད་ཆོས་ལུགས་དེ་ལ་ད་ལྟ་བར་དུ་ཆོས་ལུགས་ཀྱི་ད་ལྟ་བར་དུ་རེད་བ། ཅིག་འཛམ་བུ་གླིང་སྤྱི་ལ་འབད། ཐུ་བྷེན་ཞིའུ་གསོལ་ཡོད་རེད་དེ་ཡིན་ན་ཡང་ཆོས་ལུགས་དེ། འཛམ་བུ་གླིང་གི་མི་ཚང་མ་ཆོས་པ་མ་རེད་བ་འཛམ་བུ་གླིང་གི་མི་ཚང་མ་ཆོས་ཁས་ལེན་མཁན་ཡང་མ་རེད་བ། ཆོས་ཁས་ལེན་མཁན་ཡིན་ཟེར་མཁན་ནང་ལོགས་ལ་ཡང་ད་ཅིག་ཁ་ཙམ་ཚིག་ཙམ་མང་པོ་ཡོད་རེད་བ་དེ་ཟེར་དུས། ཆོས་དེ་འདི་མ་རེད་ད Universal མ་རེད་ཅིག། འདི་མ་རེད་སྤྱི་ཁྱབ་མ་རེད་བ་སྤྱི་ལ་ཁྱབ་ཡོད་མ་རེད། གང་དབང་ལ་འཕྲད་པའི་དཀའ་ངལ་དེ་ཚོ་ནི་སྤྱི་ལ་ཁྱབ་པའི་དཀའ་ངལ་རེད་བྱས་ཙང་དཀའ་ངལ་དེ་སྤྱི་ལ་ཁྱབ་བསྡད་པའི་དཀའ་ངལ་ཅིག་ལ། དེ་གི་ལན་ལན་འདེབས་ཞུ་དགོས་རེད་བ་དེ་གི། ཟློག་ལ་དེ་གི་ཟློག་ཐབས་དེ། བྱེ་བྲག་པ་ཆོས་ལུགས་བྱེ་བྲག་པ་གཅིག་གིས་སེལ་ཐུབ་ཡས་ཁག་པོ་རེད་བ། ཆོས་ཀྱིས་སེལ་ཐུབ་ཡས་ཁག་པོ་རེད་བ་དེ་ལྟར་སོང་ཙང་ད། དཀའ་ངལ་སྤྱི་ལ་འཕྲད་ཀྱི་ཡོད་ཙང་འདི་ལ་བརྟེན་པའི་ཀྱི་ཐབས་ལམ་དེ་འདི་མེད་པ་བཟོ་ཡས་ཀྱི་ཐབས་ལམ་དེ་ཡང་སྤྱི་ལ་ཁྱབ་ཐུབ་པ་ཅིག་དགོས་འདུག་ཞེས་གོང་ས་མཆོག་གི་དགོངས་གཞི་ཞེས་པའི་དོན་དེ་ད་རེ་བ་གནང་ས་དེ་ཤེས་ཡོན་ཟེར་དེ་ནང་ལོགས་ཤེས་ཡོན་ད་ཤེས་བྱ་ཡོན་ཏན་ཟེར་དེ Education དེ Education ཟེར་ད་ད་ལྟ་དུས་རབས་ཉི་ཤུ་རྩ་གཅིག་ནང་འཛམ་བུ་གླིང་གི་ཡོངས་གྲགས་ལ་ད་ཅིག་དེང་སང་གི་དག་པོ་ཅིག་ཕ་མ་ཕ་མ་དེ་ཚོ་ལ་སྤུ་གུ་དང་པོ་སྐྱེས་པ་དང་ད་སྤུ་གུ་དེ་གི་སློབ་སྦྱོང་ཟེར་དེ་དང་པོ་སེམས་དང་པོ་དེ་སླེབས་ཀྱི་འདུག་སློབ་གྲྭ་ག་འདྲས་ཅིག་ལ་བཏང་དགོས་རེད་ཟེར་དེ་འོ་ད་ཤེས་ཡོན་ཟེར་དེ་ཡོངས་ཁྱབ་སྤྱི་ཁྱབ་དེ་འདྲས་ཞིག་ཆགས་སྡོད་ཀྱི་ཡོད་ཙང་ད་ཤེས་ཡོན་གྱི་སྡེ་ཚན་གྱི་ནང་ལོགས་ལ་ནང་སེམས་ཀྱི་སློབ་སྦྱོང་ཅིག་ངེས་པར་དུ་བླུག་དགོས་ཀྱི་འདུག་ཟེར་བ་དེ་མེད་ན་ང་ཚོའི་དཀའ་ངལ་དེ་ཚོ་མུ་མཐུད་འཕྲད་ཀྱི་འདུག་ད་ལྟ་ང་རང་ཚོ་བལྟས་ཏེ་ཤེས་བྱ་ཡོན་ཏན་ཞེས་དང་ཤེས་བྱ་ཡོན་ཏན་ཟེར་དུས་ནང་སེམས་ཀྱི་རྨོངས་པ་སེལ་བྱེད་རེད་དེ་ཡིན་ནའི་ད་ལྟའི་ཤེས་ཡོན་མང་ཆེ་བ་ཅིག་ཕྱི་གི་རེད་བ། ཕྱི་གི་གོ་རྒྱ་ཆེ་བའི་གྲགས་ཆེ་རེད་བ་ཅིག། ཅིག་ལུས་པོ་ལ་ག་རེ་ཡོད་རེད་ཟེར་འཛམ་བུ་གླིང་ཕྱི་ལོགས་ག་འདྲ་རེད་རྩི་ཤིང་ག་འདྲ་རེད་ལུས་པོ་ག་རེ་རེད་ཟེར་དེ་འདྲས་ཀྱི། ཅིག་ཚོང་རྒྱག་སྟངས་ག་འདྲས་སེ་རྒྱག་དགོས་རེད་རེད་བ། ཅིག་དུ་བ་ལ་ཅིག་རྩིས་དེ་ཚོ་ག་འདྲས་སེ་རྒྱག་དགོས་དེ་ཚོ་ཚང་མ་ཕྱི་གི་ཤེས་བྱ་རེད་འདུག་བ་ཕྱི་ཡི་ཤེས་བྱ་ནང་སེམས་དང་ཐད་ཀར་འབྲེལ་བ་གང་ཡང་མེད་མཁན་ཅིག་རེད་བ་ནང་སེམས་ཀྱི་དཀའ་ངལ་ལ་ཟློག་ཐབས་ལ་གལ་རྩིས་རྒྱག་མི་ཕན་གང་ཡང་མེད་འདུག་བ་ལོ། དེ་ཟེར་དུས་ད་ནང་སེམས་ཀྱི་དཀའ་ངལ་སེལ་ཡའི་སློབ་སྦྱོང་ཅིག་རེད་བ་ནང་སེམས་ཀྱི་བཟང་སྤྱོད་དང་འབྲེལ་བའི་ཀྱི་སློབ་སྦྱོང་ཅིག་ངེས་པར་དུ། དེང་དུས་ཀྱི་ཤེས་ཡོན་གྱི་ནང་སླེབས་དགོས་ཀྱི་འདུག་ཟེར་གྱི་ཨ་ནི། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་ཡག་དེ་གོང་ས་མཆོག་གི་བསླབ་གཞི་འདི་འདྲ་ཅིག་ད་ཅིག། ཤེས་ཡོན་གྱི་བསྟི་གནས་ཀྱི་ཁག་གི་ནང་སླེབས་དགོས་ཀྱི་འདུག་ཟེར་བྱས་ད་འདི་རླབས་ཆེན་དགོངས་གཞི་འདི་ཨ་ནི་ཨེ་མོ་རི་མཐོ་སློབ་ཀྱིས་ད་འདི་དང་འབྲེལ་བའི་ཐོག་ནས། མི་གི Kindergarten དམའ་རིམ་ནས་བྱས་ནས་ཡ་གི་འཛིན་གྲྭ་བཅུ་གཉིས་ཨ་ནི་དེ་དེ་བཞིན་བྱུང་པ་ཡིན་ན་མ་འོངས་པར་མཐོ་སློབ་མཐོ་སློབ་ཁག་གི་ཤེས་ཡོན་གྱི་བསྟི་གནས་ཀྱི་ནང་ལ་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་བསླབ་གཞི་འདི་འདེད་ཅིག། སྒྲིག་ཞུ་དགོས་ཟེར་བྱས་བཀའ་གནང་བ་ནང་བཞིན་ནས་ད་ཨེ་མོ་རི་མཐོ་སློབ་ཀྱིས SEE རེད་བ་སྤྱི་ཚོགས་དང་སེམས་མྱོང་བཟང་སྤྱོད་ཀྱི་ཤེས་ཡོན་སློབ་གསོ་ཞེས SEE Learning ཟེར་གྱི་བསླབ་གཞི་དེ་འདྲ་ཞིག་གྲ་སྒྲིག་གནང་བ་རེད་བ་བྱས་ཙང་ད་དགོས་དམིགས་གཙོ་བོ་ཆེས་རྒྱ་ཆེ་ས་ནས་ཞུས་པ་ཡིན་ན་ད་དེ་འདྲས་ཞིག་མིན་འགྲོ་བསམ་གྱི་འདུག་ལགས། དགེ་བཤེས་བསྟན་འཛིན་ཚེ་ལེགས་ལགས་ཀྱིས་སིའི་ཤེས་ཡོན་སློབ་གསོའི་གལ་གནད་དང་སོ་སོའི་མྱོང་ཚོར་ཐོག་ལ་མདོར་བསྡུས་བྱས་ཏེ་གསུངས་པ་ལ་རླུང་འཕྲིན་གསན་མཁན་ཡོངས་ཀྱི་ཚབ་ཞུས་ནས་ཐུགས་རྗེ་ཆེ་ཞུ་གི་ཡོད། དགེ་བཤེས་བསྟན་འཛིན་ཚེ་ལེགས་ལགས་ཀྱིས་གསན་པར་འདོད་པའི་བཞེད

བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་གསན་མཁན་ཡོངས་ལ་འབོད་སྐུལ་ཞུ་ཡག་ཞིག་ལ་སཱི་ཤེས་ཡོན་སློབ་གསོ་འདི་ནི ྋགོང་ས་ཡིད་བཞིན་ནོར་བུའི་ཐུགས་ཀྱི་དམ་བཅའ་དང་མཐུན་པ་འཇིག་རྟེན་སྤྱི་དང་ཡང་སྒོས་སློབ་མ་ཡོངས་ལ་ཕན་པའི་བཟང་སྤྱོད་ཀྱི་སློབ་གསོའི་ཡོན་ཏན་འདི་དག་ནི་དུས་ཐོག་གི་ཆར་པ་བཞིན་ཡིན་པ་ངེས་ནས་སོ་སོའི་སློབ་གྲྭ་ཁག་ལ་ལམ་སྟོན་ལག་བསྟར་མ་གནང་ན་རྗེས་ལུས་ཐེབས་ཚེ་འགྱོད་པའི་རྒྱུར་སོང་ངེས་ཡིན་པས་ཚང་མས། དེ་དོན་དགོངས་འཇགས་འཚལ་བཞིན་ཐུགས་ཀྱི་དཀྱིལ་དུ་འཇོག་གནང་ཡོད་པར་ཞུ། ཐེངས་འདིའི་རླུང་འཕྲིན་ལེ་ཚན་འདི་གར་མཚམས་འཇོག་ཞུ་རྒྱུ་ཡིན་པས་ཐུགས་སྣང་གནང་བར་སྙིང་དབུས་ནས་ཐུགས་རྗེ་ཆེ་ཞུ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་པར་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི FM དགུ་བཅུ་ཚེག་བཞི་ཐོག་ཟླ་རེ་ལ་དུས་གཉིས་རེ་བཟང་སྤྱོད་སློབ་གསོར་རྒྱང་སྲིང་ཞུས་དང་ཞུ་བཞིན་ཡོད། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་ཡག་ཐུགས་མ་བསྙེལ་བ་གནང་རོགས།